གསན་མཁན་རྣམ་པ་ཚོར་དགོང་དྲོ་བདེ་ལེགས་འདི་ག་ཨ་མི་རི་ཀའི་རྒྱལ་ས་ཝ་ཤིང་ཏོན་ཏི་སི་ནང་རྟེན་གཞི་གནང་བའི་ཨེ་ཤི་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་ནས་ད་རིང་བོད་རྒྱལ་ལོ་ཉིས་སྟོང་ཆིག་བརྒྱ་ལྔ་བཅུ་རབ་གནས་ཆུ་མོ་ཡོས་ཀྱི་ལོའི་བོད་ཟླ་བརྒྱད་པ་ཁྲུམས་ཟླའི་ཚེས་པ་བཅུ་གཉིས་དང་ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་གསུམ་ལོའི་སྤྱི་ཟླ་དགུ་པའི་ཚེས་ཉི་ཤུ་དྲུག་རེས་གཟའ་མིག་དམར་གྱི་དགོང་དྲོའི་ལས་རིམ་འགོ་འཛུགས་ཞུ་གི་ཡོད་ལས་རིམ་འདི་བཞིན་ཚེ་རིང་གཡུ་སྒྲོན་ལགས་ཀྱིས་བཀོད་སྒྲིག་གནང་བའི་ཐོག

ངོས་འཛིན་ཞུ་རྒྱུ་ཁག་སོགས་བོད་བརྒྱུད་ནང་བསྟན་གྱི་གནད་དོན་ནང་ཐེ་ཇུས་བྱེད་མཚམས་འཇོག་དགོས་པའི་སྐུལ་མ་སོགས་འཁོད་པའི་དོན་ཚན་ལྔ་ལྡན་གྱི་ཡོངས་ཁྱབ་གསལ་བསྒྲགས་ཤིག་སྤེལ་གནང་ཡོད་པ་སོགས་ཐེངས་འདིའི་གལ་ཆེའི་གསར་འགྱུར་ཁག་སྙན་སྒྲོན་ཞུ་རྒྱུ་དང། ཡང་བོད་མིའི་སྒྲིག་འཛུགས་ཀྱི་བདེ་སྲུང་བཀའ་བློན། རྒྱ་རི་སྒྲོལ་མ་མཆོག་གིས་གྲོས་ཚོགས་འཚོགས་མ་ཐུབ་པའི་འགན་དེ་བདེ་སྲུང་ལས་ཁུངས་ལ་མེད་ཅེས་གསུངས་པའི་སྐོར་གནས་ཚུལ་བཏང་འབྱོར་བྱུང་བ་ཞིག་དང། ཡང་སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་ལ་ཝཱ་ཎ་དབུས་བོད་ཀྱི་གཙུག་ལག་སློབ་གཉེར་ཁང་ནས་པཱ་ལིའི་སྡེ་སྣོད་གསུམ་གྱི་བོད་བསྒྱུར་གནང་བའི་ལས་གཞིའི་ཁོངས་ནས་ཕྱག་དེབ་དཔར་བསྐྲུན་ཟིན་པ་ཁག་ཅིག་སྤྱན་འབུལ་ཞུ་སྐབས་མགོན་པོ་གང་ཉིད་ནས་ཐུགས་ཡི་རང་བསྔགས་བརྗོད་མཛད་པ་སོགས་ཀྱི་སྐོར། གནས་ཚུལ་བཏང་འབྱོར་བྱུང་བ་ཞིག་དང། མཇུག་ཏུ་གནད་དོན་གྱི་གླེང་མོལ་ཞེས་པའི་ལེ་ཚན་བཅས་ད་རིང་གི་གསར་འགྱུར་དང་ལེ་ཚན་གཞན་ཁག་གི་རྗེས་སུ་རིམ་བཞིན་སྙན་སྒྲོན་ཞུ་གི་ཡིན། ཨེ་ཤི་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་ནས་ཐེངས་འདིའི་གསར་འགྱུར་ཁག་སྙན་སྒྲོན་ཞུ་གི་ཡིན། ཡུ་རོབ་ནང་པའི་མཐུན་ཚོགས་ཀྱིས་འདི་ཟླའི་ཚེས་ཉི་ཤུ་བཞི་ཉིན་ལོ་འཁོར་ཚོགས་ཆེན་འཚོགས་གནང་སྐབས་རྒྱ་ནག་གཞུང་ནས་སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་དབུས་པའི་བོད་ཀྱི་བླ་སྤྲུལ་རྣམ་པའི་སྐུའི་ཡང་སྲིད་ངོས་འཛིན་ཞུ་རྒྱུ་ཁག་སོགས་བོད་བརྒྱུད་ནང་བསྟན་གྱི་གནད་དོན་ནང་ཐེ་ཇུས་བྱེད་མཚམས་འཇོག་དགོས་པའི་སྐུལ་མ་སོགས་འཁོད་པའི། དོན་ཚན་ལྔ་ལྡན་གྱི་ཡོངས་ཁྱབ་གསལ་བསྒྲགས་ཤིག་སྤེལ་གནང་འདུག་དེ་ཡང་བོད་མིའི་སྒྲིག་འཛུགས་ཀྱི་དྲ་རྒྱའི་ཐོག་ད་རིང་ཕྱི་ཚེས་ཉི་ཤུ་དྲུག་ཉིན་གནས་ཚུལ་བཀོད་སྤེལ་གནང་དོན་ལྟར་ན་འདི་ཟླའི་ཚེས་ཉི་ཤུ་བཞི་ཉིན་ཡུ་རོབ་མཐུན་ཚོགས་ཀྱི་བསྟི་གནས་སྦེལ་ཇམ་གྱི་རྒྱལ་ས Brussels ནང་ཡུ་རོབ་ནང་གི་ནང་པའི་མཐུན་ཚོགས་ཀྱི་ལོ་འཁོར་ཚོགས་ཆེན་འཚོགས་སྐབས་སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གི་སྐུའི་ཡང་སྲིད་དབུས་པའི་བོད་ཀྱི་བླ་སྤྲུལ་རྣམ་པའི་ཡང་སྲིད་ངོས་འཛིན་ཞུ་རྒྱུའི་ནང་རྒྱ་ནག་གཞུང་གི་ཐེ་ཇུས་བྱེད་མཚམས་འཇོག་དགོས་པ་དང་ཡུ་རོབ་ནང་པའི་མཐུན་ཚོགས་ཀྱིས་སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་དབུས་པའི་བོད་ཀྱི་བླ་སྤྲུལ་རྣམ་པའི་ཡང་སྲིད་ངོས་འཛིན་ཞུ་རྒྱུའི་སྐུ་དབང་དེ་མགོན་པོ་གང་ཉིད་དང་དགའ་ལྡན་ཕོ་བྲང་ཡིག་ཚང། དེ་བཞིན་བོད་མི་མང་ལ་ཡོད་སྟབས་བོད་བརྒྱུད་ནང་བསྟན་གྱི་ལམ་སྲོལ་བཞིན་ངོས་འཛིན་ཞུ་དགོས་པའི་ནན་བརྗོད་གནང་བ་དང་སྦྲགས། རྒྱལ་སྤྱིའི་མང་ཚོགས་ཀྱིས་རྒྱ་ནག་གཞུང་ནས་འདིའི་ཐོག་ཐེ་ཇུས་འོག་ངོས་འཛིན་བྱས་པའི་བླ་སྤྲུལ་རྣམས་ལ་ངོས་འཛིན་གནང་མི་དགོས་པའི་འབོད་སྐུལ་ཡང་ཞུས་འདུག་ད་དུང་ཡོངས་ཁྱབ་གསལ་བསྒྲགས་དེའི་ནང་ཡུ་རོབ་ནང་པའི་མཐུན་ཚོགས་ཀྱི་ཚོགས་མི་རྣམས་ནས་བོད་རྒྱའི་དཀའ་རྙོག་ཞི་འགྲིག་ཡོང་ཐབས་སུ་རྒྱ་ནག་གཞུང་གིས་བོད་ཀྱི་བླ་ན་མེད་པའི་དབུ་ཁྲིད་སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གི་སྐུ་ཚབ་ལྷན་དུ་གྲོས་མོལ་བསྐྱར་གསོ་གནང་དགོས་པའི་རེ་སྐུལ་ཡང་གནང་འདུག། ཡུ་རོབ་ནང་པའི་མཐུན་ཚོགས་ཀྱིས་བོད་ཀྱི་བླ་སྤྲུལ་རྣམ་པའི་ཡང་སྲིད་ངོས་འཛིན་ཞུ་ཕྱོགས་དང་བོད་རྒྱའི་དཀའ་རྙོག་ཞི་འགྲིག་ཡོང་ཐབས་སུ་གྲོས་མོལ་བསྐྱར་གསོ་དགོས་པའི་ཡོངས་ཁྱབ་གསལ་བསྒྲགས་སྤེལ་གནང་བ་དེར་སྦེལ་ཇི་ཡམ་སྐུ་ཚབ་དོན་གཅོད་རྒན་ཁང་རིག་འཛིན་ཆོས་སྒྲོན་ལགས་ཀྱིས་དགའ་བསུ་ཞུས་གནང་འདུག། ཟླ་བ་འདིའི་ཚེས་ཤར་ཏེ་སྤྱི་ཟླ་དགུ་པའི་ཚེས་གཅིག་ཉིན་ནས་བཟུང་རྒྱ་ནག་མི་དམངས་སྤྱི་མཐུན་རྒྱལ་ཁབ་ཀྱིས་ཆོས་ཕྱོགས་ཀྱི་བྱེད་སྒོའི་ཐོག་སྟངས་འཛིན་བྱེད་ཕྱོགས་ཀྱི་ཁྲིམས་གཞིའམ་བཀའ་ཁྱབ་ཨང་བཅུ་དགུ་ཞེས་པ་ལག་ལེན་བསྟར་འགོ་བཙུགས་ནས་བོད་ནང་གི་ཆོས་ཕྱོགས་ཀྱི་བྱེད་སྒོ་ཁག་ལ་སྔར་ལས་ལྷག་པའི་དམ་དྲག་བྱེད་ཤུགས་ཆེ་རུ་གཏོང་རྒྱུའི་འབད་བརྩོན་བྱེད་བཞིན་པའི་དུས་འདིར་གོང་ཞུས་ཡོངས་ཁྱབ་གསལ་བསྒྲགས་སྤེལ་བ་དེ་ནི་དུས་དང་འཚམས་པ་ཞིག་ཡིན་འདུག་ལ་རྒྱ་གཞུང་གིས་གོང་ཞུས་ཁྲིམས་གཞི་ཨང་བཅུ་དགུ་པ་དེ་ལག་བསྟར་བྱེད་དོན་གཙོ་བོ་ནི་རང་ཉིད་ཀྱི་ཆབ་སྲིད་ཀྱི་དགོས་མཁོ་ཁག་སྒྲུབ་རྒྱུ་དང་བོད་བརྒྱུད་ནང་བསྟན་ལ་དམིགས་ཚད་ཟིན་ནས་ངོ་སྤྲོད་དང། ལག་བསྟར་བྱེད་བཞིན་པའི་ཐབས་ལམ་འདྲ་མིན་སྣ་ཚོགས་སྤེལ་བཞིན་པ་ཁག་གི་ཆ་ཤས་ཤིག་ཡིན་འདུག་ཡུ་རོབ་ནང་པའི་མཐུན་ཚོགས་དེ་ནི་ཡུ་རོབ་ནང་གི་ནང་པའི་ཆོས་ཚོགས་ཁག་དང་རྒྱལ་ཡོངས་ནང་པའི་ཚོགས་ཁག་གི་ཐུན་མོང་གི་ལྷན་ཚོགས་ཤིག་ཡིན་པའི་གནས་ཚུལ་འདུག། ཡང་བོད་ཀྱི་བླ་ན་མེད་པའི་དབུ་ཁྲིད་སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གིས་ཡུ་རོབ་ཁུལ་གྱི་རྒྱལ་སྤྱིའི་བོད་དོན་ལས་འགུལ་ཁང་གི་འགན་འཛིན་ཟུར་པ་དང་ལོ་མང་རིང་བོད་དོན་རྒྱབ་སྐྱོར་ཆེན་པོ་གནང་མཁན་ཇན་ཨན་ཏེར་སན་ལགས་ལ་ཐུགས་རྗེ་ལེགས་འབུལ་གྱི་གསུང་འཕྲིན་ཞིག་བསྩལ་གནང་མཛད་འདུག་དེ་ཡང་བདུན་ཕྲག་སྔོན་མའི་ནང་ཨི་ཊ་ལིའི་གྲོང་ཁྱེར Pomaia ནང་ལོ་མང་རིང་བོད་དོན་ཆེད་ཞབས་ཞུ་གནང་མཁན Jan Andersson ལགས་ལ་ཐུགས་རྗེ་ཆེ་ཞུའི་དགོང་དྲོའི་གསོལ་སྟོན་ཞིག་འབུལ་ལམ་ཞུ་སྐབས་རྒྱལ་སྤྱིའི་བོད་དོན་ལས་འགུལ་ཁང་གི་ལས་བྱེད་སུམ་ཅུ་ལྷག་ལྷན་འཛོམས་གནང་བའི་ཐོག་སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གིས་ཁོང་ལ་བསྩལ་བའི་གསུང་འཕྲིན་དེ་འབུལ་ལམ་ཞུས་ཡོད་ལ་གསུང་འཕྲིན་དེའི་ནང་སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གིས། ཁྱེད་རང་ལོ་མང་རིང་ནས་ང་ཚོ་དང་མཉམ་དུ་ཡོད་པ་དང་ང་ཚོས་རྒྱལ་སྤྱིའི་སྤྱི་ཚོགས་ནས་བོད་དོན་ལ་རྒྱབ་སྐྱོར་ཡོང་བའི་འབོད་སྐུལ་ཞུ་སྐབས་འཛམ་གླིང་གིས་བོད་ཀྱི་གནད་དོན་སྐོར་དེ་ཙམ་ཤེས་རྟོགས་མེད་པའི་སྐབས་སུ་ཁྱེད་ཀྱིས་ཡུ་རོབ་དང་ཨ་མི་རི་ཀའི་ནང་དེའི་ཐོག་འབད་བརྩོན་ཆེན་པོ་གནང་སྐོར་བཀའ་བསྩལ་གནང་མཛད་འདུག་རྒྱལ་སྤྱིའི་བོད་དོན་ལས་འགུལ་ཁང་གི་ཚོགས་གཙོ་བསྟན་ཆོས་རྒྱ་མཚོ་ལགས་ཀྱིས་སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་དང་བོད་དོན་ལ་འགྱུར་བ་མེད་པར་རྒྱབ་སྐྱོར་ཆེན་པོ་བརྟན་པོ་གནང་མཁན Jan Andersson ལགས་ལ་ཆེ་བསྟོད་ཞུ་རྒྱུའི་གོ་སྐབས་བྱུང་བར་ཧ་ཅང་དགའ་པོ་བྱུང་ལ་ང་ཚོ་བོད་མི་རྣམས་ཀྱིས་ཁོང་དང་འདྲ་བའི་བོད་ཀྱི་ལོ་རྒྱུས་ནང་དེ་སྔ་མྱངས་མྱོང་མེད་པའི་བོད་མི་རྣམས་ལ་དཀའ་སྡུག་ཆེན་པོ་འཕྲད་བཞིན་པའི་སྐབས་སུ་རྒྱབ་སྐྱོར་གནང་མཁན་རྣམས་དུས་རྟག་ཏུ་དྲན་གསོ་ཞུ་གི་རེད་ཅེས་དང་ཁོང་རྒྱལ་སྤྱིའི་བོད་དོན་ལས་འགུལ་ཁང་གི་ཚོགས་གཙོ་ཡིན་པའི་ཆ་ནས། Jan Andersson ལགས་ཀྱིས་ཡུ་རོབ་ནང་བོད་དོན་ཆེད་ཕྱག་ལས་གནང་བ་ཁག་ལ་དམིགས་བསལ་གྱི་བཀའ་དྲིན་བསམ་ཤེས་ཞུ་གི་ཡོད་ཅེས་གསུངས་འདུག Jan Andersson ལགས་སློབ་མ་ཡིན་པའི་སྐབས་སུ་སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གི་མཛད་རྣམ་ངོས་ཀྱི་ཡུལ་དང་ངོས་ཀྱི་མི་མང་མཇལ་བའི་རྗེས་སུ་སེམས་འགུལ་ཆེན་པོ་ཐེབས་ནས་ཆིག་སྟོང་དགུ་བརྒྱ་དྲུག་ཅུ་རེ་བདུན་ལོར Swedish Tibet Committee ཞེས་པའི་བོད་དོན་རྒྱབ་སྐྱོར་ཚོགས་པ་གསར་འཛུགས་གནང་བ་དང་ཆིག་སྟོང་དགུ་བརྒྱ་དྲུག་ཅུ་རེ་དགུའི་ལོར ྋགོང་ས་མཆོག་དངོས་སུ་མཇལ་ཁ་བྱུང་སྟབས་ཁོང་གིས་ཆིག་སྟོང་དགུ་བརྒྱ་བདུན་ཅུ་དོན་གྲངས་ནང ྋགོང་ས་མཆོག་ཡུ་རོབ་ཁུལ་དང་ཨ་མི་རི་ཀའི་ནང་ཆིབས་བསྒྱུར་བསྐྱངས་གནང་ཁག་གོ་སྒྲིག་ཞུ་མཁན་གཙོ་གྲས་ཤིག་ཡིན་འདུག་ཡང་སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གིས་ཆིག་སྟོང་དགུ་བརྒྱ་བརྒྱད་ཅུ་གྱ་དགུའི་ལོར་ནོ་སྦེལ་ཞི་བདེའི་གཟེངས་རྟགས་འབུལ་བཞེས་མཛད་པའི་རྗེས་སུ Andersson ལགས་ཀྱིས Tibet Initiative Deutschland ཞེས་པ་བོད་དོན་རྒྱབ་སྐྱོར་ཚོགས་པ་ལོ་དེ་གའི་ནང་གསར་འཛུགས་གནང་འདུག། ཡང་ཁོང་གིས་ཆིག་སྟོང་དགུ་བརྒྱ་དགུ་བཅུ་གོ་དགུའི་ལོར་ཡུ་རོབ་ནང་གི་རྒྱལ་སྤྱིའི་བོད་དོན་ལས་འགུལ་ཁང་ཟུང་འབྲེལ་སྒོ་ནས་གསར་འཛུགས་གནང་བ་དང་ཕྱི་ལོ་ཉིས་སྟོང་ཉི་ཤུ་ལོར་འཇར་མ་ནིའི་ནང་གི་རྒྱལ་སྤྱིའི་བོད་དོན་ལས་འགུལ་ཁང་ཟུང་འབྲེལ་སྒོ་ནས་གསར་འཛུགས་གནང་སྟེ་ཕྱི་ལོ་ཉིས་སྟོང་ཉི་ཤུ་བར་ཚོགས་གཙོའི་ཐུགས་འགན་བཞེས་པ་སོགས་ལོ་མང་རིང་བོད་དོན་ཆེད་ཕྱག་ལས་རྒྱ་ཆེ་མང་པོ་གནང་མཁན་ཞིག་ཡིན་པའི་གནས་ཚུལ་འདུག། ཡང། ཐའེ་ཝན་གྱིས་ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་བདུན་ལོའི་ནང་ཚུད་ལ་ཐའེ་ཝན་རྒྱལ་ནང་ནང་བཟོས་པའི་མ་མཐར་ཡང་མེ་ཤུགས་འཕུར་མདེལ་ལྡན་པའི་མཚོ་འོག་དམག་གྲུ་གསར་པ་གཉིས་འགྲེམས་འཇོག་བྱས་ནས་རྒྱ་ནག་གི་མཚོ་དམག་ལ་རྒོལ་ལན་སློག་ཤུགས་ཆེ་རུ་གཏོང་རྒྱུ་དང་དགོས་མཁོའི་ལམ་བུ་ཁག་སྲུང་སྐྱོབ་བྱེད་ཐུབ་པའི་རེ་བ་བྱེད་ཀྱི་ཡོད་པའི་གནས་ཚུལ་འདུག། དེ་ཡང Reuters ལས་ཁང་གིས་ཁ་སའི་ཕྱི་ཚེས་ཉི་ཤུ་རྩ་ལྔ་ཉིན་གནས་ཚུལ་སྤེལ་དོན་ལྟར་ན། དེང་སྐབས་རྒྱ་ནག་གིས་ཐའེ་ཝན་གྱི་མཚོ་གླིང་མཐའ་འཁོར་ལ་དམག་རྩལ་སྦྱོང་བརྡར་ཕལ་ཆེར་ཉིན་ལྟར་བྱས་ནས་དྲག་པོའི་སྡིགས་ར་བཏང་དང་གཏོང་བཞིན་པའི་དུས་འདིར་ཐའེ་ཝན་གྱིས་རང་གི་དམག་དཔུང་དེང་དུས་ཅན་དུ་བསྒྱུར་རྒྱུའི་དམིགས་ཡུལ་ཆེན་པོ་འཛིན་བཞིན་པའི་ཆ་ཤས་གལ་ཆེ་གཅིག་ནི་ཐའེ་ཝན་རང་ཉིད་ནས་མཚོ་འོག་དམག་གྲུ་བཟོ་རྒྱུའི་ལས་འཆར་དེ་ཡིན་འདུག་ལྕམ་ཚའེ་ཨིང་ཝེན་མཆོག་གིས་ཕྱི་ལོ་ཉིས་སྟོང་བཅུ་དྲུག་ལོར་ཐའེ་ཝན་གྱི་སྲིད་འཛིན་གྱི་ཐུགས་འགན་བཞེས་པ་ནས་ཁོང་གིས་ལས་འཆར་དེ་དབུ་འཛུགས་གནང་བ་དང་ཐའེ་ཝན་གྱི་མཚོ་འོག་དམག་གྲུ་བརྒྱད་བཟོས་ཟིན་པའི་ཁོངས་ནས་དང་པོ་དེ་རེས་གཟའ་ཕུར་བུའི་ཉིན་འགྲེམས་འཇོག་བྱ་རྒྱུའི་ཚོད་དཔག་གནང་བཞིན་ཡོད་པ་དང་དེ་དག་བཟོ་རྒྱུའི་ཆེད་དུ་ཕྱི་རྒྱལ་ཡུལ་གྲུ་མང་པོ་ནས་དེའི་ཐད་མཁས་པ་དང་བཟོ་རྩལ་རིག་གནས་ཐད་མཁས་དབང་མང་པོ་ཐའེ་ཝན་ནང་ཕེབས་འདུག་པས་འདི་ནི་རྒྱ་ནག་གིས་ཕྱི་འབྲེལ་ཐོག་ནས་ཐའེ་ཝན་གྲོགས་མེད་ཁེར་རྐྱང་འཇོག་རྒྱུའི་དམིགས་ཡུལ་དེ་ལམ་ལྷོངས་མ་བྱུང་བ་ཕྱིར་གསལ་བཏོན་འདུག་ཐའེ་ཝན་གྱི་སྲིད་འཛིན་ལྕམ་ཚའེ་ཨིང་ཝེན་མཆོག་ལ་བདེ་སྲུང་ཐད་སློབ་སྟོན་ཕུལ་མཁན་དང་གོང་ཞུས་ལས་འཆར་དེ་སྣེ་ཁྲིད་གནང་མཁན་ཐའེ་ཝན་གྱི་དམག་དཔོན་ཧང་ཞུའུ་ཧྭང་ཡིས་མཚོ་དམག་དམག་གྲུའི་དཔུང་སྡེ་བཅུ་ཅན་ཞིག་ཡོད་པའི་ཁོངས་ནས། ནེ་དར་ལེནཌ་གྱིས་བཟོས་པའི་མཚོ་འོག་དམག་གྲུ་གཉིས་ཡོད་པ་དང་འདི་གཉིས་ཆིག་སྟོང་དགུ་བརྒྱ་བརྒྱད་ཅུ་གྱ་གྲངས་ནང་འགྲེམས་འཇོག་བྱས་པ་སོགས་ལ་བརྟེན་ནས་རྒྱ་ནག་གི་མཚོ་དམག་གིས་ཞི་བདེ་རྒྱ་མཚོའི་ནང་སྟོབས་ཤུགས་ཚོད་དཔག་བྱ་རྒྱུ་ཁག་པོ་ཆགས་རྒྱུ་ཡིན་ལུགས་གསུངས་འདུག་ལ། ཡང་ཁོང་གིས་གལ་ཏེ་ཐའེ་ཝན་གྱིས་རྒོལ་འཛིང་བྱ་རྒྱུའི་ནུས་ཤུགས་འདི་རིགས་རྒྱ་སྐྱེད་གཏོང་ཐུབ་ཚེ་ང་ཚོ་དམག་ཤོར་གྱི་མ་རེད་བསམ་གྱི་འདུག་ཅེས་ཟླ་བ་འདིའི་ནང་ནང་མོལ་གྱི་ཚོགས་འདུ་ཞིག་ཐོག་གསུངས་ཡོད་པའི་གནས་ཚུལ་འདུག།

རྣམ་པ་ཚོས་ད་ལྟ་གསན་བཞིན་པ་འདི་ནི་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་གྱི་ལས་རིམ་ཁག་རེད། བོད་མིའི་སྒྲིག་འཛུགས་ཀྱི་བདེ་སྲུང་བཀའ་བློན་རྒྱ་རི་སྒྲོལ་མ་མཆོག་གིས་གྲོས་ཚོགས་འཚོགས་མ་ཐུབ་པའི་འགན་དེ་བདེ་སྲུང་ལས་ཁུངས་ལ་མེད་ཅེས་གསུངས་འདུག་འདིའི་སྐོར་གྱི་ཞིབ་ཕྲའི་གནས་ཚུལ་ཁག་བཞུགས་སྒར་རྡ་རམ་ས་ལ་ནས་བློ་བཟང་དགེ་ལེགས་ལགས་ཀྱིས་བཏང་འབྱོར་བྱུང་བ་དེ་སྙན་སྒྲོན་ཞུ་གི་ཡིན། སྐབས་བཅུ་བདུན་པའི་བོད་མི་མང་སྤྱི་འཐུས་ལྷན་ཚོགས་ཀྱི་གྲོས་ཚོགས་ཚོགས་དུས་དྲུག་པའི་ནང་སྤྱི་འཐུས་དགེ་བཤེས་སྨོན་ལམ་མཐར་ཕྱིན་ལགས་རྒྱ་ནག་གི་གསང་ཉུལ་དང་འབྲེལ་བ་ཡོད་མེད་ཀྱི་གནད་དོན་དང་འབྲེལ་ནས་གྲོས་ཚོགས་ཀྱི་ལས་རིམ་གཞན་ཁག་འགྲོ་ཐུབ་མེད་པ་མ་ཟད་གྲོས་ཚོགས་འཚོགས་མ་ཐུབ་པའི་གནས་སྟངས་མུ་མཐུད་གནས་མུས་ཁྲོད་འདི་ཚེས་ཉི་ཤུ་རྩ་ལྔ་ཉིན་མདོ་སྟོད་སྤྱི་འཐུས་དཀོན་མཆོག་ཡར་འཕེལ་ལགས་ཀྱིས་གསར་འགོད་པར་གསུངས་པའི་ནང། ད་ལྟའི་ཆར་གལ་ཆེ་ཤོས་ཤིག་ནི་བདེ་སྲུང་ལས་ཁུངས་ཀྱིས་གསལ་བཤད་གང་མགྱོགས་གནང་རྒྱུ་དེ་ཡིན་པས་བདེ་སྲུང་ལས་ཁུངས་ཀྱིས་རྒྱ་མིའི་གསང་ཉུལ་དང་འབྲེལ་བའི་གནད་དོན་དེ་གཙང་བཟོ་མ་བྱེད་བར་དུ་གྲོས་ཚོགས་མུ་མཐུད་འཚོགས་རྒྱུ་ཁག་པོ་ཡིན་པ་འགྲེལ་བརྗོད་གནང་ཡོད་པ་རེད། འདི་ཚེས་ཉི་ཤུ་རྩ་དྲུག་ཉིན་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གིས་བདེ་སྲུང་བཀའ་བློན་རྒྱ་རི་སྒྲོལ་མ་ལགས་སུ་གྲོས་ཚོགས་འཚོགས་ཐུབ་མིན་དེ་བདེ་སྲུང་ལས་ཁུངས་དང་འབྲེལ་བ་ཡོད་མེད་སྐོར་བཅར་འདྲི་ཞུས་པར། གྲོས་ཚོགས་འཚོགས་དང་མི་འཚོགས་དེ་སྤྱི་འཐུས་རྣམ་པ་ཚོར་འགན་ཡོད་པ་ལས་བདེ་སྲུང་ལས་ཁུངས་དང་འཛིན་སྐྱོང་ངོས་ནས་འགན་འཁུར་ཐབས་བྲལ་ཞིང་བདེ་སྲུང་ལས་ཁུངས་ཀྱི་ངོས་ནས་གྲོས་ཚོགས་ནང་དུ་སྤྱི་འཐུས་དགེ་བཤེས་སྨོན་ལམ་མཐར་ཕྱིན་ལགས་རྒྱ་མིའི་གསང་མྱུལ་དང་འབྲེལ་བ་ཡོད་པའི་སྐོར་བཤད་རྒྱུ་མ་བྱུང། འོན་ཀྱང་གནད་དོན་དེ་གཙང་བཟོ་ཡོང་སླད་བདེ་སྲུང་ལས་ཁུངས་ཀྱིས་འབད་བརྩོན་ཞུ་མུས་ཡིན་པ་འགྲེལ་བརྗོད་གནང་བྱུང།
གནས་ཚུལ་ཡོང་ཁུངས་དེ་ག་དེ་ལ་འབྲེལ་བ་བྱས་བྱས་དགོས་ཀྱི་ཡོད་པ་དང་ང་ཚོའི་ཐོག་ནས་ནས་འབད་བརྩོན་ཞུ་གི་ཡིན་ཟླ་མིག་གྲོས་ཚོགས་ལ་དེའི་ཉིན་མ་གཅིག་སྔས་དེ་ལ་ཕལ་ཆེར་ཏ་རིག་ཉི་ཤུ་རྩ་གཉིས་མེད་འགྲོ་རྩ་གཅིག་མེད་འགྲོ་དེ་འདྲ་ཅིག་དེ་ག་ལ་ཞུས་པ་རེད་འདི་ད་ག་རང་བྱས་ནས་ང་ཚོ་འགྲོ་བསྡད་ཀྱི་ཡོད་ཨ་ནི་ཚོགས་གཙོ་རྣམ་པ་གཉིས་ཀས་དེ་འདྲའི་ལམ་སྟོན་ཕེབས་སོང་ང་རང་བསམ་ན་ནི་གཅིག། སྤྱི་འཐུས་རྣམ་པ་སོགས་ཀྱི་ནས་རེད། གྲོས་ཚོགས་གནང་ཐུབ་ཡག་སྒང་ལ་དགོངས་པ་བཞེས་གནང་ཐུབ་ན་ཡག་པོ་རེད་བསམ་དྲན་གྱི་འདུག་ཨ་ང་ཚོས་དེ་ནི་གཞན་ལ་བསྟུན་བྱས་ནས་དགོས་ཡག་གི་གནད་དོན་ཞིག་ཆགས་ཀྱི་ཡོད་ད་ང་ལ་ཨ་ནི་ང་ཚོས་དེ་ནང་ལ་ཉི་མ་གཅིག་འགོར་གྱི་རེད་པས་ཉི་མ་གཉིས་འགོར་གྱི་རེད་པས་ཉི་མ་གསུམ་འགོར་གྱི་རེད་པས་སོགས་ནས་བརྒྱ་ཆ་བརྒྱ། དུས་ཚོད་དེ་འདྲ་ཅིག་གི་ནང་ལ་ཚར་ས་རེད་བསམ་ནས་ཞུ་ཐུབ་ཡག་འདི་དཔེ་ཁག་པོ་རེད་ཤག་ག། དངོས་གཞི་ཚེས་ཉི་ཤུ་རྩ་གསུམ་ཉིན་སྤྱི་འཐུས་ཚོགས་གཙོ་ཚོགས་གཞོན་གཉིས་ཀྱི་ལམ་སྟོན་འོག་གྲོས་ཚོགས་མུ་མཐུད་འཚོགས་ཐུབ་ཐབས་སྐོར་དང་གཞི་རིམ་མི་མང་རེ་འབོད་ཚོགས་པའི་ལས་འགུལ་དང་འབྲེལ་བའི་སྐོར་བཅས་བརྗོད་གཞི་གཉིས་ཀྱི་ཐོག་སྤྱི་འཐུས་རྣམ་པའི་དབར་བཞུགས་མོལ་ཚོགས་འདུ་འཚོགས་ཐབས་གནང་ཡོད་ཀྱང་མདོ་སྨད་སྤྱི་འཐུས་བཅུ་དང་དབུས་གཙང་སྤྱི་འཐུས་བརྒྱད། དེ་བཞིན་ཡུ་རོབ་སྤྱི་འཐུས་གཅིག་བཅས་ཁྱོན་སྤྱི་འཐུས་བཅུ་དགུ་མཉམ་ཞུགས་བྱས་མེད་པར་བརྟེན་བཞུགས་མོལ་ཚོགས་འདུ་འཚོགས་ཐུབ་མེད་པ་དང། འདི་ཚེས་ཉི་ཤུ་རྩ་ལྔ་རེས་གཟའ་ཟླ་བའི་ཉིན་གོང་ཞུས་བཞུགས་མོལ་ཚོགས་འདུར་མཉམ་ཞུགས་མི་བྱེད་མཁན་སྤྱི་འཐུས་ཐུན་མོང་ནས་ཡོངས་ཁྱབ་གསལ་བསྒྲགས་ཤིག་སྤེལ་བའི་ནང། སྤྱི་འཐུས་སྒེར་སོ་སོར་གོང་ཞུས་གྲོས་གཞི་གཉིས་ཀྱི་སྐོར་བཞུགས་མོལ་ཚོགས་འདུ་ཞིག་ཡོད་པའི་ཚོགས་བརྡ་འབྱོར་ཡོད་ཀྱང། ཟུར་དུ་གྲོས་ཚོགས་མུ་མཐུད་འཚོགས་ཐུབ་ཐབས་སྐོར་གྱི་བཞུགས་མོལ་ཚོགས་འདུར་བཅར་དགོས་མཁན་གང་ཡང་མ་མཐོང་ཞེས་དང། གཞི་རིམ་མི་མང་གིས་བཅའ་ཁྲིམས་བསྐྱར་བཅོས་དང་འབྲེལ་བའི་རེ་འབོད་ཕྱི་གསལ་ནང་གསལ་ཞུས་ཟིན་པས། དེ་ལ་བཞུགས་མོལ་ཚོགས་འདུ་འཚོགས་ནས་དོན་ཕན་ལྡན་པ་ཞིག་ཡོང་བཟོ་གང་ཡང་མ་མངོན་སྟབས་བཞུགས་མོལ་ཚོགས་འདུར་ཚོགས་བཅར་ཞུས་མེད་ཅེས་འཁོད་འདུག། འདི་ཚེས་ཉི་ཤུ་རྩ་དྲུག་ཉིན་གཞི་རིམ་མི་དམངས་རེ་འབོད་ཚོགས་པའི་ལས་འགུལ་སྣེ་ཁྲིད་པ་ཚེ་བརྟན་ཕུན་ཚོགས་ལགས་ཀྱིས། ཏ་རིག་ཉི་ཤུ་རྩ་བརྒྱད་ཀྱི་ཉིན་གུང་ཆུ་ཚོད་གཉིས་པའི་ཐོག་ལ་ང་ཚོ་གི་དེ་མཇུག་བསྡོམས་ཀྱི་མཛད་སྒོ་དེ་ཞུ་བའི་ཐག་གཅོད་ཞུས་པ་ཡིན། ང་ཚོས་སྤྱི་འཐུས་ཚོགས་གཙོ་དང་ཚོགས་གཞོན་སྤྱི་འཐུས་རྣམ་པ་ཚོ་ཚང་མ་ལོ་ལ་ང་ཚོ་གིས་ཞུ་དགོས་ཡས་ཀྱི་དོན་དག་ཚང་མ་ལོ་ཡར་སྙན་སེང་ཞུས་ཚར་བ་ཡིན། ད་བློ་ཕམ་པ་གཅིག་ལ་ང་ཚོའི་མི་དམངས་ཀྱི་ལས་འགུལ་སྤེལ་ཡོད་རེད་ཨང་ད་ལྟ་གྲོས་ཚོགས་འདི་ད་མུ་མཐུད་ནས་ཚུགས་མ་ཐུབ་པ་འདི་ལ་ཨང་མི་དམངས་ཀྱིས་ཧ་ཅང་གི་བློ་ཕམ་ཆེན་པོ་གནང་བསྡད་ཀྱི་འདུག་གཅིག་བྱས། འདི་འདྲ་ཞུ་བ་ཡིན་ལ། གཞན་ཡང་འདི་ཚེས་ཉི་ཤུ་རྩ་དྲུག་ཉིན་གྱི་སྔ་དྲོ་བོད་མིའི་སྒྲིག་འཛུགས་ཀྱི་བཀའ་ཤག་ལྷན་རྒྱས་ནས་བཞུགས་མོལ་ཚོགས་འདུ་ཞིག་འཚོགས་འདུག་ཅིང་འདི་གའི་གསར་འགོད་པས་བདེ་སྲུང་བཀའ་བློན་མཆོག་ལ་བཀའ་ཤག་གི་བཞུགས་མོལ་ཚོགས་འདུའི་སྐོར་བཀའ་འདྲི་ཞུས་པར། བདེ་སྲུང་བཀའ་བློན་གྱིས་ད་ལྟའི་ཆར་དེའི་ཐོག་ཞུས་པ་ཡིན་ན་ཏག་ཏག་ཞིག་བསྡད་ཀྱི་མེད་པས་གང་ཡང་ཞུ་རྒྱུ་མེད་ཅེས་གསུངས་བྱུང། ཡང་དེ་དང་ཕྱོགས་མཚུངས་འདི་གའི་གསར་འགོད་པས་སྤྱི་འཐུས་ཚོགས་གཙོ་ཚོགས་གཞོན་གཉིས་ལ་གྲོས་ཚོགས་འཚོགས་མིན་གྱི་གནས་སྟངས་སྐོར་བཅར་འདྲི་ཡོང་ཐབས་ཞུས་ཀྱང་དང་ལེན་གནང་མ་སོང། གཞི་རྩའི་ཆ་ནས་ད་རེས་གྲོས་ཚོགས་ཚོགས་དུས་དྲུག་པ་འདི་ནི་གཙོ་བོ་བོད་མིའི་སྒྲིག་འཛུགས་ཀྱི་ལྷན་ཁང་ཁག་གི་ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་གཉིས་རྩ་གསུམ་ལོ་ཡི་ལོ་འཁོར་ལས་བསྡོམས་སྙན་སྒྲོན་ཞུ་རྒྱུ་དང་སྤྱི་ཡོངས་བགྲོ་གླེང། བཀའ་ཤག་གི་ལན་འདེབས་གསལ་བཤད་གནང་རྒྱུ་བཅས་ཡིན་ནའང་ད་བར་ཆོས་རིག་ལས་ཁུངས་གཅིག་པུ་ཡི་ལས་བསྡོམས་སྙན་སྒྲོན་དང་བགྲོ་གླེང་ཞུས་ཟིན་པ་ལས་ལས་ཁུངས་གཞན་ཁག་གི་ལས་བསྡོམས་སྙན་སྒྲོན་ཞུ་རྒྱུ་ལྷག་ཡོད་པ་རེད་ཞུ་མཁན་རྡ་རམ་ས་ལ་ནས་གསར་འགོད་པ་བློ་བཟང་དགེ་ལེགས་ཡིན།

བོད་ཀྱི་བླ་ན་མེད་པའི་དབུ་ཁྲིད་སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་ལ་ཝཱ་ཎ་དབུས་བོད་ཀྱི་གཙུག་ལག་སློབ་གཉེར་ཁང་ནས་པཱ་ལིའི་སྡེ་སྣོད་གསུམ་གྱི་བོད་བསྒྱུར་གནང་བའི་ལས་གཞིའི་ཁོངས་ནས་ཕྱག་དཔེ་དཔར་བསྐྲུན་ཟིན་པ་ཁག་ཅིག་སྤྱན་འབུལ་ཞུ་སྐབས་མགོན་པོ་གང་ཉིད་ནས་ཡི་རངས་བསྔགས་བརྗོད་མཛད་གནང་འདུག་འདིའི་སྐོར་གྱི་ཞིབ་ཕྲའི་གནས་ཚུལ་ཁག་པད་མ་དངོས་གྲུབ་ལགས་ཀྱིས་བཏང་འབྱོར་བྱུང་བ་དེ་སྙན་སྒྲོན་ཞུ་གི་ཡིན།
སྤྱི་ལོ་ཉིས་སྟོང་བཅུ་དགུ་ལོའི་གོང་དུ་སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གི་བཀའ་དགོངས་ལམ་སྟོན་ལྟར། ཝཱ་ར་ཎཱ་སི་དབུས་བོད་ཀྱི་ཆེས་མཐོའི་གཙུག་ལག་སློབ་གཉེར་ཁང་གི་ལོ་ཙཱ་བ་རྣམ་པས། པཱ་ལིའི་སྡེ་སྣོད་གསུམ་ཡོངས་རྫོགས་བོད་བསྒྱུར་གནང་རྒྱུའི་ལས་གཞི་དབུ་འཛུགས་གནང་ཡོད་པའི་ཁོངས་ནས། བོད་བསྒྱུར་ཞུས་པའི་ཕྱག་དཔེ་དཔར་སྐྲུན་ཟིན་པ་ཁག་ཅིག་གི་དཔེ་ཕུད། ཟླ་བ་འདིའི་ཕྱི་ཚེས་ཉི་ཤུ་རྩ་དྲུག་ཉིན་ལས་གཞི་དེའི་ནང་ལོ་ཙཱ་བ་བདུན་ཡོད་པའི་ཁོངས་ནས། བཞི་ཡིས་སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གི་མཇལ་ཁ་དང་སྦྲགས་སྤྱན་འབུལ་ཞུས་སྐབས་མགོན་པོ་གང་ཉིད་ནས་ཐུགས་དགྱེས་ཚོར་གྱིས་ཡི་རངས་བསྔགས་བརྗོད་ཀྱི་ཐུགས་རྗེ་ཆེ་ཞེས་བཀའ་སྩལ་གནང་འདུག། རྗེས་སུ་ཡི་རངས་ཡོད། ཐུགས་རྗེ་ཆེ་ཨ། ཐུགས་རྗེ་ཆེ། རྗེས་དྲན་ལས་འཆར་དེ་ནི་སྤྱི་ནོར་གོང་ས་སྐྱབས་མགོན་ཆེན་པོ་མཆོག་གི་དགོངས་བཞེད་ལྟར། དགའ་ལྡན་ཕོ་བྲང་ཡིག་ཚང་གི་ཡང་སྟེང་རིན་པོ་ཆེ་མཆོག་ནས། པཱ་ལིའི་བཀའ་བསྟན་ཡོངས་རྫོགས་བོད་བསྒྱུར་གྱི་ཝར་ན་སི་དབུས་བོད་ཀྱི་ཆེས་མཐོའི་གཙུག་ལག་སློབ་ཁང་གི་དགེ་བཤེས་བློ་བཟང་རྡོ་རྗེ་རབ་གླིང་ལགས་སུ་འབྲེལ་བ་ཞུས་པ་བརྒྱུད། དགེ་བཤེས་ལགས་ནས་ཀྱང་ཝར་ན་སིའི་པཱ་ལི་དང་ལེགས་སྦྱར་ཐོག་མཁྱེན་པ་ཡངས་པའི་ལོ་ཙཱ་བ་རྒན་གཞོན་བར་གསུམ་ལ་འབྲེལ་བ་གནང་སྟེ་ཝར་ན་སིའི་ལོ་ཙཱ་བ་རྣམ་པས་རྒྱལ་བའི་བཀའ་སློབ་ཆ་ཤས་ཙམ་བསྒྲུབ་རྒྱུའི་གོ་སྐབས་ཐོབ་པར་དགའ་ཚོར་ཆེན་པོའི་ངང། ཡང་སྟེང་རིན་པོ་ཆེ་མཆོག་གི་བཀའ་མངགས་ལྟར་ལོ་ཙཱ་བ་རྒན་གཞོན་བདུན་ནས། མདོ་སྡེའི་སྡེ་སྣོད་ཀྱི་ནང་ཚན་ལུང་རིང་པོའི་སྡེ་ལ་པོད་གསུམ་དང། ལུང་བར་མའི་སྡེ་དང་དེ་བཞིན་པཱ་ལིའི་སྐད་ཀྱི་སྡེ་སྣོད་གསུམ་གྱི་དཀར་ཆག་དང། གཞན་ཡང་པཱ་ལིའི་སྐད་ཀྱི་ན་གཞོན་འདོན་ཆོག་དེབ་བསྒྱུར་གནང་བ་བཅས་ཀྱི་ཕྱག་དེབ་ཁག་པར་སྐྲུན་གྱིས་གོང་ས་མཆོག་ལ་སྤྱན་འབུལ་ཞུས་གནང་ཡོད་པ་རེད་འདུག་དེའི་སྐོར་ཝར་ན་དབུས་བོད་ཀྱི་གཙུག་ལག་སློབ་ཁང་གི་ཉམས་ཞིབ་སྡེ་ཚན་གྱི་ནང་ཚན

དེ་ད་བར་དུ་སློབ་སྦྱོང་བྱས་བཞག་པ་དེས་ཀྱིས་ཀྱིས་ད་ག་ཟེ་བའི་འབྲས་བུ་རེ་ཅིག་བྱུང་ཤག་བསམ་བྱས་པས། སྐལ་པ་བཟང་པོ་བྱུང་བསམ་སོང། གཞན་ཡང་ཝར་ན་གཙུག་ལག་སློབ་ཁང་གི་འབུམ་རམས་པ་ཐོན་མ་ཐག་པ་རྡོ་རྗེ་སྐྱབས་ལགས་ཁོང་རང་འབུམ་རམས་པའི་སློབ་སྦྱོང་གནང་རིང། གུང་གསེང་གི་དུས་སྐབས་སུ་པཱ་ལིའི་མདོ་སྡེ་ཁག་ཅིག་བསྒྱུར་རྒྱུའི་གོ་སྐབས་ཐོབ་ཅིང། པཱ་ལིའི་མདོ་སྡེ་ཁག་བོད་སྒྱུར་བྱ་རྒྱུར་གལ་འགངས་ཆེན་པོ་གཟིགས་བཞིན་པའི་འགྲེལ་བརྗོད་གནང་བྱུང། ལས་ཀ་གལ་ཆེན་པོ་ཞེ་པོ་ཅིག་འདུག་ང་རང་ད་ངོ་མ་ང་རང་ཝར་ན་སི་ལ་ཡོད་དུས་ནས་ད། ལོ་རིམ་གསུམ་པ་ཟིན་ནས་ང་རང་པཱ་ལི་སྦྱངས་འགོ་ཚུགས་ཡིན་པ། ཨ་འདི་པཱ་ལིའི་གི། པཱ་ལིའི་སྐད་ནང་ལ་ཞུགས་ཏེ་རྒྱུ་ནི་ད་འདི་ང་ཚོ་སྡེ་སྣོད་དེ་ཚོ། མདོ་དེ་ཚོ་སློང་འཛིན་པ། ད་ཞུ། ད་ང་ཚོ་སྤྱིར་བཏང་གི་ཆོས་སྐད་བཤད་པ་ཡིན་ན་ག་རེ། ཨ། གདུལ་བྱ་དབང་པོ་རྟུལ་བ་ཟེར་ཡ་ཡོད་རེད་བ་འོ་དེ་ཚོའི་ཆེད་དུ་དཔེ། འཇུག་བདེ་པོ་ཞེ་པོ། ད་འདི་ནང་གི་མདོ་དེ་ཚོ་ཚང་མ་སངས་རྒྱས་དང་ནི། དེ་ལ་ཡ། དྲི་བ་ཞུ་ཡིན་ན་རེད་སངས་རྒྱས་ཀྱིས་གསུང་ས་ཡི་གདུལ་བྱ་ཅིག་ཡོད་རེད་བ། འོ་དེ་ཚོ་ལ། ཨ་ནི་ཀ་མ་ནོ་ཚེ་མ་སྤྱིར་བཏང་གི་སྐད་ཆ་ནང་བཞིན། ད་མི་མང་ཕལ་པ་གིས་གོ་གོ་བདེ་པོ་བློ་ལ་འཇུག་པོ་ཞེ་པོ་ཅིག་ཡོད་རེད། ད་དེ་ཚོ་ཇི་མ་ཨ་ནི་ཀློག་ཐུབ་པ་ཡ་ན་ཤི་ནི་དེའི་གུ་ལ་ཁྱེད་འགེལ་ཟེར་མ་ཐུ། དེ་བཞིན་ཝར་ན་གཙུག་ལག་སློབ་ཁང་གི་སློབ་མཐར་ཕྱིན་ཞིང་དགའ་ལྡན་ཕོ་བྲང་ཡིག་ཚང་གི་པཱ་ལིའི་སྐད་ཀྱི་ཐོག་ཟབ་སྦྱོང་ཐོབ་མྱོང་པ་ཨ་ཅར་ཡ་འཆི་མེད་སྒྲོལ་དཀར་ལགས་ནས་ད་ལན་སྒྱུར་གྱི་ལས་དོན་ཐོག་ཞུགས་པའི་ཉམས་མྱོང་དང། ཁོང་གིས་བསྒྱུར་བའི་ཕྱག་དེབ་ཁག་གོང་ས་མཆོག་ལ་སྤྱན་འབུལ་ཞུ་རྒྱུ་བྱུང་བར་དགའ་ཚོར་ཆེན་པོ་གནང་གི་འདུག། ད་གཙོ་བོ་དེ་ང་ཚོའི་སློབ་ཚན་སོ་སོ་རང་གིས་ཅིག་སློབ་གཉེར་བྱས་བཞག་ཡོད་ཀྱི། དང་འབྲེལ་བའི་ལས་ཀ་ཅིག་དང་ཨ་ནེ་དམིགས་བསལ་རྒྱལ་བ་རིན་པོ་ཆེ་གི་དགོངས་པ་གལ་ཆེན་པོ་ཞིག་སོ་སོའི་གི་ངོས་ནས་དེ་བྱས་རག་ས་རེད་བསམ་ནས་དཔེ་མི་སྲིད་དགའ་སྤྲོ་ཆེན་པོའི་ཐོག་ནས་མཉམ་ཞུགས་བྱས་པ་ཡིན། དེ་ལ་དེ་ག་ནང་བཞིན་ད་ལོ་གཅིག་དང་ཕྱེད་ཀ་ཡི་མཇུག་ལ་ད་ལྟ་ང་ཉེ་ཆར་སྤྱི་ཟླ་བརྒྱད་པ་ནས་ཨ་ནེ་ལས་ཀ་ལ་དངོས་སུ་མཉམ་ཞུགས་བྱས་པ་རེད། དེའི་རིང་ག་ལ་ང་གནས་བརྟན་མ་ཡི་ཚིགས་སུ་བཅད་པ་ལ་ད་གིན་རྒན་ལགས་ཀྱིས་གོང་དུ་ཞུས་པ་གསུངས་པ་ནང་བཞིན་ཨ་ནེ། ད་དེ་གནས་བརྟན་མ་ཡི་ཚིགས་སུ་བཅད་པ་དེ་དམིགས་བསལ་བུ་མོ་ཡི་བུད་མེད་ཅིག་ཡིན་དུས་ང་རང་དམིགས་བསལ་གྱི་འབྲེལ་བ་རོགས་དང་དམིགས་བསལ་གྱི་ཚོར་བ་རོགས་ཞིག་བྱུང་སོང་དེ་བསྒྱུར་ཡག་གོ་སྐབས་དེ་རག་བ་ལ་བརྟེན་ནས་ང་རང་དཔེ་དགའ་བོ་བྱུང་སོང་ཨ་ནེ། ད་གང་ལྟར་ཟླ་བ་གཅིག་དང་ཕྱེད་ཀ་དེའི་ནང་ལོགས་ལ་ངས་ཤོ་ལོ་ཀ་བརྒྱ་དང་བརྒྱད་ཅིག་བསྒྱུར་ཐུབ་སོང། དེ་མིན་ཁོང་རྣམ་པའི་མདོ་སྡེ་བསྒྱུར་ཟིན་པའི་ཁྲོད་མདོ་བརྒྱ་དང་བཅུ་གཉིས་ཡོད་པ་རྣམས་ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་བཞི་ལོའི་ཟླ་བ་བཞི་པའི་གོང་དུ་སྒྲུབ་པ་གནང་རྒྱུའི་ལས་འཆར་གི་ནང་བཀོད་གནང་འདུག་གོང་བརྗོད་གནས་ཚུལ་དེ་ཕྱོགས་བསྒྲིགས་ཀྱི་སྙན་སྒྲོན་ཞུ་མཁན་པདྨ་དངོས་གྲུབ་ཡིན།

རྣམ་པ་ཚོས་ད་ལྟ་གསན་བཞིན་པ་དེ་ནི་ཨེ་ཤི་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་གྱི་ལས་རིམ་ཁག་རེད། ཡང་ཐེངས་འདིར་སྙན་སྒྲོན་ཞུ་རྒྱུའི་ལེ་ཚན་མཐའ་མ། གནད་དོན་གྱི་གླེང་མོལ་ཞེས་པའི་ལེ་ཚན་ནང། ཨ་མེ་རི་ཀའི་ཨོ་རེ་གོན་མངའ་སྡེའི་གྲོང་ཁྱེར་པོར་ཏུ་ལེན་ནང་སྤྱི་ཟླ་དགུ་པའི་ཚེས་ཉི་ཤུ་གཉིས་ཉིན་སྐྱབས་རྗེ་ཀུན་བདེ་གླིང་རྟ་ཚག་རྗེ་དྲུང་རིན་པོ་ཆེ་མཆོག་དབུ་བཞུགས་ཐོག་བོད་ཀྱི་བླ་ན་མེད་པའི་དབུ་ཁྲིད་སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གི་དགོངས་གཞི་དང་འབྲེལ་ནས། མང་ཚོགས་ཁྲོད་བཟང་སྤྱོད་གོང་འཕེལ་གཏོང་ཐབས་ཐད་བགྲོ་གླེང་གནང་བ་དེའི་སྐོར Rhode Island གཙུག་ལག་སློབ་གྲྭ་ཆེན་མོའི་ནང་སློབ་དཔོན་གྱི་ཕྱག་ལས་གནང་བཞིན་པ་འབུམ་རམས་པ་ཐུབ་བསྟན་བསྟན་དར་ལགས་ཀྱི་ལྷན་དུ་བཀྲ་ཤིས་དབང་ཕྱུག་ལགས་ཀྱིས་གླེང་མོལ་ཞུས་པ་ཞིག་གཤམ་ལ་གསན་རོགས་གནང།
རྒྱ་ཆེའི་རླུང་འཕྲིན་གསན་མཁན་རྣམ་པ་ཚོ་སྐུ་ཁམས་བཟང། ད་ལྟ་ནི་ཨེ་ཤི་ཡའི་རང་དབང་རླུང་འཕྲིན་ཁང་གི་གནད་དོན་གླེང་མོལ་གྱི་ལས་རིམ་སྙན་སྒྲོན་ཞུ་རྒྱུའི་དུས་ཚོད་འདི་ཡིན། ང་ལས་རིམ་དེ་གཙོ་སྐྱོང་ཞུ་མཁན་བཀྲ་ཤིས་དབང་ཕྱུག་ཡིན། ཨེ་ཤི་ཡའི་རང་དབང་རླུང་འཕྲིན་ཁང་གིས་ཐེངས་འདིའི་ལས་རིམ་དེའི་ཐོག་ལ་ད་ལྟ་ཕྱི་ཟླ་དགུ་པའི་ཚེས་པ་ཉི་ཤུ་གཉིས་ཉིན་མོ་དེ།

བསམ་བསྡད་ངེས་ཅན་ཨ་ནི། དུས་རྟག་ཏུ་ཨ་ནི། ང་རང་ག་རེ་བསམ་གྱི་ཡོད་ལབ་ན་ད་སྐྱབས་མགོན་རིན་པོ་ཆེ་ང་ཚོ་བོད་མི་མང་རེད་ཨ་ནི། ཀྱི་བརྟན་བཞུགས་འདི་འདྲ་མང་པོ་ཞིག་ད་ང་ཚོ་ཕུལ་དགོས་རེད་ཨ་ནི་བརྟན་བཞུགས་ཕུལ་དུས་སྐབས་ད་ང་ཚོ་ཆོས་ཀྱི་ཐོག་མཛད་སྒོ་དང་ད་འདི་འདྲའི་ང་ཚོ་གནང་དགོས་རེད་ཨ་ནི་འདི་དུས་ང་རང་གིས་ད་བསམ་ཚུལ་ཐོག་ཅིག། བརྟན་བཞུགས་ཀྱི་ཚོགས་ཆུང་བཞུགས་ལ་ང་བྱེད་ཀྱི་གོ་སྐབས་ཅིག་རག་སོང། འདི་དུས་ངེད་ཀྱི་བསམ་ཚུལ་ཐོག་ག་རེ་ཞུ་འོས་བྱུང་སོང་ལབ་ན། ད་ང་ཚོ་དགེ་འདུན་གྱི་བརྟན་བཞུགས་ཡར་བསྐྱལ་བའི་སྐབས་དུ་ཆོས་ཀྱི་མཛད་སྒོ་དེ་ཚོ་ད་ཡིན་དང་ཡིན་ཟེར་བ། དེ་མཉམ་དུ་སྐྱབས་མགོན་རིན་པོ་ཆེ་ཀྱི་མཛད་འཕྲིན་ལ་ང་ཚོས་ཀྱི་ད་ང་ཚོས་ཀྱི་ད་ག་ལ་རྒྱབ་སྐྱོར་གྱི་རྣམ་པ་སྟོན་དགོས་དང། འོ་འདི་ཚོ་གལ་ཆེན་པོ་ཞིག་མཐོང་གི་འདུག་ཨཱ་ནི། ད་འདི་ལྟར་མཛད་འཕྲིན་ལ་ཆ་བཞག་ན་ད་ང་ཚོ་ཐུགས་བསྐྱེད་དམ་བཅའ་བཞི་རེད་ཨཱ་འདི་ནས་ཀྱི། ཚན་རིག་དང་ནང་ཆོས་དང་ཚན་རིག་གི་མཛད་འཕྲིན་རེད་འོ་འདི་འདྲའི་གི་སྐོར་ལ་ང་ཚོ་ད་ཕ་གི་ཚོགས་འདུ་སྐྱབས་མགོན་རིན་པོ་ཆེ་དབུ་བཞུགས་ཐོག་ལ་ཨཱ་ནི་ཕ་གི། ད་ཚོགས་པ་སུས་ཀྱི་ཨཱ་ནི་བརྟན་བཞུགས་ཕུལ་དགོས་ན་འོ་འདི་འདྲའི་གི་གོ་སྒྲིག་བྱས་ནས་ཨཱ་ནི་མཁས་དབང་ཡོན་ཏན་གདན་འདྲེན་ཞུས་ནས་གྲོས་མོལ་འདི་བྱེད་ཐུབ་ན་ཡག་པོ་འདུག་བསམས་ནི་རེད། ང་དུས་རྟག་ཏུ་འདུག་སེམས་ལ་དྲན་གྱི་ཡོད་ལ་འོང། ཨ་ནི། ཁ་སང་ལྟ། སྤྱི་ཟླ་བཞི་བའི་ཏ་རིག་ལྔ་ལ་དེ་མ་སུ་རི་བོད་ཁྱིམ་གྱི་ཨ་ནི་འདུག་སྐྱབས་མགོན་རིན་པོ་ཆེ་བརྟན་བཞུགས་ཅིག་ཕུལ་ཡས་གོ་སྐབས་ཅིག་བྱུང་བ་རེད་ཨ་དེ་དུས་སྐབས་དེ་དུས་ང་རང་ཕ་གི་དྷརམ་ས་ལར་འདུག་བཅར་ཡག་གི་ཨ་ནི་གོ་སྐབས་ཅིག་བྱུང་སོང་ཨ་སྐབས་དེ་དུས་ཨ་ནི་ཀུན་བདེ་གླིང་རིན་པོ་ཆེ་སྐུ་མདུན་ལ་ཡར་བཅར་ཨ་ནི་ཡར་བཅར་ནས་ནི་དེ་སྔོན་ལ་ཀུན་བདེ་གླིང་རིན་པོ་ཆེ་ད་ཕ་གིར་ང་ཚོ་ནིའུ་ཡོག་ལ་ད་ལྟ་ཆོ་འཕྲུལ་སྨོན་ལམ་ཆེན་མོ་གི་སྐབས་སུ་ཨ་ནི་རིན་པོ་ཆེ་གི་ད་ལྟ་བཀའ་སློབ་རེད་ཨ་ནི་རིན་པོ་ཆེ་གི་གསུང་ཆོས་གནང་གི་རྗེས་སུ་ཨ་ནི་དེ་དུས་ད་ལྟ་རྡ་རམ་ས་ལ་ལ་ཡར་ཕར་འགྲོ་བའི་སྐབས་སུ་ཨ་ནི་རིན་པོ་ཆེ་ཡར་བཅར་ནས་ཨ་ནི་འདུག་པོར་ལིན་ས་གནས་སུ་ཨ་ནི་འདུག་རིན་པོ་ཆེ་ཕེབས་རོགས་བྱེད་ཟེར་ལབ་ནས་ཨ་ནི་འདུག་གསོལ་བ་བཏབ་ཡག་གི་གོ་སྐབས་བྱུང་སོང་ལ་ཨ་ནི་དེ་དུས་རིན་པོ་ཆེ་འདུག་ས་ཞལ་བཞེས་ཐོབ་བྱས་ནས་ཨ་ནི་འདུག་ས་ད་པོར་ལིན་ལ་འདུག་གདན་འདྲེན་ཞུ་ཐུབ་པ་བྱུང་སོང།

ད་འདི་ཡག་པོ་ཞིག་བྱུང་སོང་ད་ད་ལྟ་དང་པོ་འདི་ངས་ང་རང་གིས་དང་པོ་གོ་སྒྲིག་བསམ་བློ་བཏང་དུས་ག་ལ་ཨ་ནེ་སྐྱབས་མགོན་རིན་པོ་ཆེ་དགོངས་གཞི་ད་ཐུགས་བསྐྱེད་དམ་བཅའ་བཞི་ཡོད་བ་ནང་ནས་གཉིས་ཀྱི་ཚུར་བསྡུས་ནས་ཨ་ནེ་འདི་སྐོར་ལ་ཨ་ནེ་འདུག་ས་ཞིབ་ཕྲ་སྒྲོག་ཅིག་འདུག་ས་ག་ལ་བར་ད་གྲོས་མོལ་བྱེད་ཡས་དང་བཀའ་མོལ་གནང་ཡས་དང་ཡིན་ན་བསམ་སོང་ཨ་ནེ་སྐབས་དེ་དུས་ག་ལ།

ཨ་འདི་ནས་རྗེས་ལ་དེ་ཨ་ནི་ཐུབ་བསྟན་ཆོས་སྒྲོན་ལགས་བྱས། ཨ་ནི་རྒན་འབུམ་རམས་པ་རྒན་བསྟན་འཛིན་རྡོ་རྗེ་ལགས་བྱས་ཨ་ནི་འབུམ་རམས་པ་རྒན་ཐུབ་བསྟན་བསྟན་དར་ལགས་འདུག་ས་གདན་འདྲེན་ཞུ་ཐུབ་པ་བྱུང་སོང། ལགས་སོ་ཨ་ཨ་ནི་ནི། དེ་དུས་ལ་འོང་སྐབས་དེ་དུས་ད་ཕ་གི་ལ་ང་ཚོ་དེ་ཁ་རྩང་གོ་སྒྲིག་བྱེད་དུས་ག་ལ་ཨ་ནི་མི་ཡང་འདུག་མང་པོ་ཕེབས་ཤག་ཨ་ནི་རྣམ་པ་གླེང་མཁན་ཚོ་ག་ལ་བར་ད་གསུང་བཤད་གནང་མཁན་ཚོས་ད། དངོས་གནས་ཁོ་རང་རིགས་གཅིག་རྐང་འཛིན་གྱི་མི་སྣ་ཅིག་ད་སློབ་སྦྱོང་བྱེད་རྒྱུ་རྐྱང་རེད། དེ་ནང་བཞིན་གྱི་གསུང་བཤད་དེ་ཚོ་དཔེ་ཁོ་རང་ད་སྐྱབས་མགོན་རིན་པོ་ཆེའི་དགོངས་གཞི་དེ་ཚོ་ད་ག་ལ་བ་རེད། མ་གཏིང་ཟབ་པོ་གསུང་བཤད་གནང་ཡས་དང། དེ་ནང་བཞིན་གྱི་ད་མི་མང་གི་དེ་ཐོག་ལ་གོ་རྟོགས་སྤེལ་ཡས་དང་དེ་ཚོ་ཡག་པོ་བྱུང་སོང་ནི

ཨཱ་ནི་དེ་ནས་རྒན་བསྟན་འཛིན་རྡོ་རྗེ་ལགས་ལྟ་བུ་མཚོན་ན་ཨཱ་ནི་རྒན་ལགས་ད་འདུག་དབྱིན་ཇི་གི་གསུང་སྒྱུར་རེད་དེ་འདྲ་ད་ལྟ་ཕྱི་རྒྱལ་ཁག་ལ་ཕེབས་དུས་ཀ་གསུང་སྒྱུར་གནང་ཡས་དང་དེ་འདྲ་གནང་གི་འདུག་པ་ལ་འོང། ཨཱ་ནི་དེ་ནས་རྒན་ཐུབ་བསྟན་བསྟན་དར་ལགས་ལྟ་བུ་མཚོན་ན་ཨཱ་ནི་རྒན་ལགས་ད་ལྟ་ཕ་གིའི Rhode Island མཐོ་སློབ་ད་ལྟ University ལ་ཨཱ་ནི་སྐྱབས་མགོན་རིན་པོ་ཆེ་འདུག་ཕེབས་པའི་སྐབས་དུ་རེད་ཨཱ་ནི་གདན་འདྲེན་ཞུ་ཡས་དང་ཨཱ་ནི་ཕ་གི་ལ་ད་འདུག་དབྱིན་ཇི་གི།

Rhode Island ཆེས་མཐོའི་གཙུག་ལག་ཁང་སློབ་གཉེར་ཁང་དེ་ག་རང་ལ་ད་ལྟ་ཆིབས་བསྒྱུར་ད་ལྟ་གནང་ཐུབ་མ་སོང་འདི་སྔོན་ལ Emory གཙུག་ལག་སློབ་གཉེར་ཁང་ལ་ཕ་གི་ཞབས་སོར་བཀོད་པའི་སྐབས་ལ་ནི་འབྲས་སྤུངས་བློ་གསལ་གླིང་གི་ཆོས་ཚོགས་དང་དེ་འབྲེལ་གྱི་ཐོག་ནས་ང་བཅར་ཞུས་གོ་སྐབས་བྱུང་ཡིན་ནའི་ད་ལྟ་ང་ཚོ་འདི་ལ་ཡང་ཆེས་མཐོའི་གཙུག་ལག་སློབ་གཉེར་ཁང་ནང་ལ་ཡང་ཨ་ནི་རྒྱལ་བ་རིན་པོ་ཆེའི་བཀའ་སློབ་དང་ཨ་ནི། དེ་འདྲའི་ང་ཚོས་མཚམས་མཚམས་བགྲོ་གླེང་བྱས་དང་སློབ་སྦྱོང་བྱས་དང་དེ་འདྲའི་གི་ཐབས་ཤེས་བྱེད་ཀྱི་ཡོད། ཨ་ནི་ད་ལྟ་དྲི་བ་གཞིར་བཟུང་གི། སྤྱིར་བཏང་སེམས་ཁམས་ཀྱི་ཐོག་ནས། དམིགས་བསལ་གྱི་ད་འདས་པའི་ལོ་གསུམ་གྱི་རིང་ལ་ཡང་སློབ་གྲྭ་ནང་ལོགས་ལ་ལྟ་སྡོད་དུས། ཨ་ནི་ནད་ཡམས་ཀྱིས་རྐྱེན་པས། ཨ་ནི་སློབ་ཕྲུག་ཚོ་གི་སེམས་ལ། ཕན་ཚུན་དང། འབྲེལ་བ་དང། དེ་འདྲའི་ཐག་རིང་དུ་འགྲོ་བའི་དང་མི་དང་མིའི་བར་འབྲེལ་བ་ཐག་རིང་དུ་འགྲོ་བའི་དང་དམིགས་བསལ་གྱི་མང་ཆེ་བ་དེ་འཛིན་གྲྭ་ཚོགས་དུས་ཡིན་ན་འདྲ་གང་ཡང་མང་ཆེ་བ་དྲ་ཐོག་ནས་ཡིན་དུས་ཨ་དེ་གི་ཐོག་ནས་དཀའ་ངལ་ཅིག་ཡང་སློབ་གྲྭ་ཐོན་མཁན་ཚོ་ཡང་ལས་ཀ་འཚོལ་ག་འགྲོ་བའི་དང་ཨ་དེ་འདྲའི་གི་ཐོག་ནས་སེམས་ཀྱི་དཀའ་ངལ་ཅིག་དང་ཨོ་དེ་འདྲའི་གི་ཐོག་ནས་སློབ་ཕྲུག་གི་ནང་ལོགས་ལ་ཡང་སེམས་ཀྱི་དཀའ་ངལ་དེ་ཤུགས་ཆེན་པོ་ཡོད་རེད་ད་དེ། ཡུལ་ཡུལ་དཀའ་ངལ་འཕྲད་བསྡད་པའི་སྐབས་ལ་ཡང་ང་རང་ཚོས་ཀྱིས་ད་སྐུ་མདུན་བཀའ་སློབ་གཞིར་བཟུང་གི་ཐོག་ནས་ནང་ཆོས་ཀྱི་ཐོག་ནས་ང་ཚོ་ཡི་ག་རེ་ཟེར་དགོས་རེད་སེམས་ལ་ཞི་བདེ་སྒྲུབ་ཡག་དང་དང་སེམས་ད་ལྟ་ནི Mindfulness ཟེར་བ་ད་ལྟ་ང་ཚོ་ཀྱི་ནང་ཆོས་ཀྱི་སྒོམ་ཉམས་ལེན་དེ་འདྲའི་གི་གཏིང་ཟབ་པོ་ཞིག་མ་ཐོབ་པ་ཡིན་ན་ཡང་ནི་ཁོ་དེ་འདྲའི་ངོ་སྤྲོད་ཀྱི་ཐོག་ནས། ཨ་ནེ་འདི་གི་སེམས་ཀྱི་ཞི་བདེ་བསྐྲུན་ཐབས་ག་འདྲ་ཡོང་གི་རེད་བསམ་པ་དེ་འདྲའི་འདྲ་བ་ཅིག་ང་ཚོ་གི་མཛད་རིམ་འདྲ་བ་ཅིག་ཚོགས་ཀྱི་ཡོད་ཨ་ནེ་འདི་ཚོགས་པ་གཞིར་བཟུང་གི་ཨ་ནེ་བྱམས་སྙིང་རྗེ་གི་སྒོམ་ན་སྒོམ། སློབ་ཁྲིད་བྱེད་སློབ་ཁྲིད་མ་བྱེད་སྔོན་ལ་ཡང་ཨ་སེམས་ཁམས་ཀྱི་གནས་སྟངས་ག་འདྲ་རེད་བཞག་ཨ་ནེ་འདི་བདུན་ཕྲག་བདུན་ཕྲག་གསུམ་བཞི་སློབ་ཁྲིད་བྱས་པའི་རྗེས་ལ་ཡང་ཨ་ནེ་སེམས་ཁམས་ཀྱི་ག་འདྲ་འདུག་ང་ཚོ་དེ་འདྲ་གི་ཉམས་ཞིབ་ཡང་བྱེད་ཀྱི་ཡོད་ཨ་ནེ་འདི་གི་ཐོག་ནས

བརྟག་དཔྱད་གཞིར་བཟུང་གི་ད་ལྟ་སེམས་ཁམས་རིག་པ་གི་བརྟག་དཔྱད་གཞིར་བཟུང་གི་རེད་ད་དེ། སྤྱིར་བཏང་ཁོ་ཉམས་ཞིབ་བྱེད་སྟངས་ཀྱི་རིགས་མང་པོ་ཡོད་པའི་ཆ་ནས་ད་ལྟ་ང་ཚོ། དེ། ཐོག་མར་ད་ལྟ་ང་ཚོ་འཛིན་གྲྭ་མ་ཁྲིད་པའི་གོང་ལ་ཨ་ནི། དེ་འདྲའི་གི་ད། དྲི་བ་ཁག་མང་པོ་ཡོད་རེད་དྲི་བ་ཉི་ཤུ་རྩ་གྲངས་སུམ་ཅུ་རྩ་གྲངས་དེ་འདྲའི་གི་ཐོག་ནས་ཨ་ནི་ཁོ་རང་ཚོའི་གི་ད་ལྟ་གི་སེམས་པ་གི་གནས་སྟངས་ག་འདྲ་འདུག་གནས་སྟངས་དེ་མཐོང་ཡོང་དུས་སེམས་པ་དཀའ་ལས་ག་རེ་འཕྲད་གི་འདུག་དེ་གི་ད་དེ་འདྲའི་གི་ཐོག་ནས་ཨ་ནི་དྲི་བ་ཅིག་དྲི་དགོས་རེད་ཨ་དེ་རྗེས་ལ་ད་བྱམས་པ་དང་སྙིང་རྗེ་དང་དེ་འདྲའི་ངོ་སྤྲོད་བྱས་སློབ་སྦྱོང་བྱས་སློབ་སྦྱོང་བྱས་ཚར་བའི་རྗེས་ལ་ཡང་ཨ་ནི་ད་སྔས་མ་གི་དྲི་བ་དྲི་ཤོག་དེ་ག་རང་ཨ་ནི་དང་ད་ལྟ་གི་ཡང་བསྐྱར་དེ་དྲི་བ་དྲིས། ཨ་དེ་གཉིས་ཀྱི་བར་ལ་ཁྱད་པར་ག་ཚོད་ཤོར་ཤག། ཡང་ཡར་རྒྱས་འགྲོ་འདུག་པས་ཡང་ན། ཉམས་ཆག་འགྲོ་འདུག་པས་དེ་འདྲའི་རྟགས་ཡོད་འདུག་བསམ་པ། འདི་འདི་གཞི་བཟུང་གཅིག་བྱས་གཙོ་བོ་གཅིག་བྱས་འདི་གི་ཞོར་དུ་དེ་མཉམ་དུ་ལ་ཡང། ད་ད་ད་ད། གནས་སྟངས་ཀྱི་ཆ་ནས་དཔེར་ན་དེ་སྔས་ལ་ཡང། གྲོགས་པོ་གྲོགས་མོ་ཕན་ཚུན་རེ་ཡང་ཕ་མ་དང་གཞན་པ་ཚོ་གི་མཉམ་དུ་མཐུན་ལམ་དང་དེ་འདྲའི་སྔན་མ་གི་གནད་དོན་འདི་ལས་ད་ལྟ་དེ་འདྲས་ཀྱི་ཉམས་ཞིབ་དང་ག་ཟེར་སློབ་སྦྱོང་བྱེད་པའི་ཐོག་ནས་ཡང་དེ་ཡར་རྒྱས་འགྲོ་གི་འདུག་པས་བཟང་དུ་འགྲོ་གི་འདུག་བས་དེ་འདྲས་ཀྱི་ཡང་དྲི་བ་འཕར་མ་དེ་ཚོ་དྲི་དེ་འདྲས་བྱས་ནས་ད་དེ་འདྲས་ཀྱི་ཐོག་ནས་ཨ་ནི་ཨ་ནི་ད་དེའི་རྗེས་ལ་རྩིས་བརྒྱབ་ནས་དེ་བལྟ་ཡོང་དུས་ཙམ་པ་ནི་ཡར་རྒྱས་ཕན་ཐོགས་ཆེན་པོ་ད་ད།

ཨོ་ལའོ། ད་ང་ཚོ་དེ་ལ་མཚམས་མཚམས་ནང་ཆོས་ཀྱི་ངོ་སྤྲོད་འདྲ་བོ་དང་དེ་འབྲེལ་གྱི་འཛིན་གྲྭ་འདྲ་བོ་འཚོགས་ཀྱི་ཡོད། ཨ་ནི་ཡང་དེ་དང་ཆབས་ཅིག་ཏུ་ང་ཚོས་ཀྱི་ཡང་མཚམས་མཚམས་ལ་ང་ཚོ་འདི་ཉམས་ཞིབ་པའི་སློབ་ཕྲུག་རང་ལོགས་ལ་ཡང་ཨ་ནི་དེ་འབྲེལ་གྱི་དྲི་བ་དྲི་ལན་བྱེད་དུས་ཙམ་པ་ད་འདི་རེད་ཕྲུ་གུ་བརྒྱ་ཆ་ལྔ་བཅུ་ལྷག་ཅིག་གིས་ད་ཆོས་ལུགས་དང་སོ་སོ་རང་སོ་སོ་ད་ཆོས་ལུགས་དང་ཆོས་ལུགས། ག་རེ་ཡིན་ནའི་དེ་ལ་འབྲེལ་བ་མེད་པ་དང། ཨ་ནི་བརྒྱ་ཆ་བཞི་བཅུ་ལྷག་ཅིག་གིས་ཡང་མིན་ན་མང་ཆེ་དེ་གི་ག་ཟེར་བ། ཡེ་ཤུ་དང་ཁ་ཆེ་དང་ད་ཆོས་ལུགས་འདྲ་མི་འདྲ་ཡོད་རེད་བ་འོ་དེ་འདྲས་གི་འདྲ་བ་ཞིག་རེད་ད་དེ། དེ་གི་ག་རེ་བསྟན་གི་འདུག་ཟེར་ན། ད་ལྟ་རྒྱལ་བ་རིན་པོ་ཆེ་གི་དགོངས་དོན་ལྟར་ད་ཁོ། བརྒྱ་ཆ་ལྔ་བཅུ་ལྷག་ཅིག་གི་ཆོས་ལུགས་དང་འབྲེལ་བ་མེད་པ་ཡིན་ན་ད་དེ། ད་ག་ལ་བ་རེད། ད་ལྟ་ཡང་ད་འགྲོ་བ་མིའི་ཆ་ཡིན་དུས་ཚང་མ་ལ་བདེ་སྐྱིད་འདོད་པ་དང་གཅིག་མཚུངས་ཡིན་ཟེར་དུས་ད་ཚང་མ་ལོགས་ལ་ཡ་ཨ་ནི་འགྲོ་བ་མིའི་རིན་ཐང་དེ་གཞི་བཟུང་གི་ཐོག་ནས་ཨ་ནི་ཡོངས་འཛམ་གླིང་ཡོངས་ཁྱབ་ཀྱི་བཀའ་སློབ་གནང་བ་དེ་ད་ལྟ་ཡང་ད་གོ། ཆོས་ལུགས་ག་རེ་ཡིན་པ་ཡིན་ན་ཡང་ཆོས་ལུགས་ཁས་ལེན་མཁན་ཡིན་ན་འདྲ་མ་ལེན་མཁན་ཡིན་ན་འདྲ་ཆ་སྙོམས་ཀྱི་ཐོག་ནས་ཨ་ནེ་ཕན་ཐོགས་ཡོང་གི་འདུག་ཞུ་ཡ་ཡིན་དེ་ཡིན་ཙང་ཨ་ནེ་ཡང་ཆོས་ལུགས་ཁས་མ་ལེན་མཁན་ཡིན་ན་འདྲ་ཡང་ཆོས་ལུགས་ཁས་ལེན་མཁན་ཡིན་ན་འདྲ་ཡང་ནང་པའི་ཆོས་ཀྱི་ཐོག་ནས་ད་ང་ཚོ་འདི་ཡག་ཤོས་དང་མཆོག་ཏུ་གྱུར་པ་རེད་ད་དེ་འདྲས་ཀྱི་དེ་མིན་འདུག་ཚང་མ་ལོགས་ལ་ཡ་ད་སློབ་སྦྱོང་བྱེད་ཡ་དང་དེ་འདྲས་ཀྱི་གོ་སྐབས་དེ་ལ་ཁོང་ཚོ་དགའ་པོ་བྱེད་གི་འདུག་ཞུ་ཡ་ཡིན། འོ་ལགས་སེ། ད་ལྟ་བློ་བཟང་ལགས་ད་རེས་རྣམ་པ་ཚོས་ད་ཕ་གིའི་ཐབས་ཤེས་སྣ་ཚོགས་ཤིག་ཐོག་ནས་ཕྱག་ལས་མང་པོ་ཡོད་རེད་ཡིན་ནའི་ད་ལྟ་དེ་གོ་སྒྲིག་འདིར་གནང་བྱས་ད་ད་ལྟ་བགྲོ་གླེང་གི་ལས་རིམ་འདི་གནང་བ་རེད། ད་ལྟ་འདི་ནང་ལ་བོད་པའི་གཞོན་སྐྱེས་བོད་པའི་སློབ་ཕྲུག་འདི་གའི་དེ་ནང་ལོགས་ལ་དེང་སང་ཡང་ཁག་ཅིག་གིས་འདི་འདྲ་གསུང་གི་འདུག་ཨ་སེམས་ཀྱི་དཀའ་ངལ་འདི་འདྲ་ཡོང་གི་ཡོད་རེད་ཟེར་འདྲའི་གསུང་མཁན་ཡང་ཡོང་གི་འདུག་ད་ལྟ Portland ནང་ལོགས་ལ་གལ་སྲིད་གཏམ་གསུང་བཤད་ཀྱི་འདི་ད་ལྟ་བགྲོ་གླེང་གི་དེའི་སྐབས་དེ་ལ་ཡང་གཞོན་སྐྱེས་ཚོས་ཀྱིས་མཉམ་ཞུགས་ག་འདྲས་ཅིག་གནང་ཡོད་ན་ཁོང་ཚོ་དེ་གའི་དེ་ལ་ཡང། ཅིག་ཤུགས་རྐྱེན་འདྲ་བོ་ཁྱད་པར་འདྲ་བོ་ཞིག་ཁྱེད་སྒྲོག་གི་འདུག་དགོངས་ཀྱི་འདུག་གས། ལགས་འོ་འདི་ལྟ་ང་ཚོས་ཀྱི་དང་པོ་ང་ཚོ་མཛད་རིམ་འབྲི་བའི་སྐབས་དུ། དངོས་གཞི་གི་མཛད་རིམ་འདི་འདི་ང་ཚོས་ཞོགས་ཀས་བཟོས་ང་ཚོས་དང་པོ་ཐབས་ཤེས་བཏང་ཡིན་ཞོགས་ཀས་ཆུ་ཚོད་བཅུ་པ་ལ། ཨ་ནི་ཡིན་ནའི་ད་ཡིན་ང་ཚོས་ཀྱི་འདི་ག་ལོག་རེད་འདི་འདི་ཨ་ནི། སློབ་གྲྭ་ཡོད་སྐབས་དུ་འཁེལ་འདུག་ག་ལ་ད་ང་ཚོ་ཨ་ནི་འདི་སྤུ་གུ་འདི་ཚོ་དེ་ད་ཕེབས་ཐུབ་ས་མ་རེད་ང་ཚོ་ཕྱག་ཚོད་གསུམ་པ་ཕར་འགྱངས་དགོས་པའི་དབང་གྲས་ཆགས་སོང་ཨ་ནི་ཕྱག་ཚོད་གསུམ་པ་ལ་བཟོས་དུས་སྤུ་གུ་ཡག་པོ་སླེབས་སོང་ཨ་ནི་འདི་དུས་རང་འདིའི་སྐབས་དུ་སྤུ་གུ་ད་ལྟ་བོད་རང་བཙན་ཚོགས་པའི་གི་ཨ་ནི་སློབ་ཕྲུག་ཡང་དེ་འདྲས་མང་པོ་འདུག་ཕེབས་སོང་ཨ་ནི་ཁོ་རང་ཚོ། སྤུ་གུ་ཚོ་གིས་ད་ལྟ་ད་ང་ཚོ་རིན་པོ་ཆེ་རེད་མཁས་དབང་རྣམ་པ་ཚོས་ཀྱིས་གསུང་བཤད་གནང་བའི་སྐབས་དུ་མ་བརྗེད་ཐོ་ལྟ་བུ་ལ་བརྗེད་ཐོ་སྐྱོན་ཡ་དང་དེ་ཚོ་ཡག་པོ་ཞེ་དྲག་བྱེད་ཀྱི་འདུག་རྗེས་ལ་སྤུ་གུ་ཁ་ཤས་ཤིག་དེ་འདྲས་གསུང་མཁན་བྱུང་སོང་ད་དེ་ཕན་ཐོགས་པོ་འདུག་རྗེས་མ་ང་རང་ཚོ་མཐོ་སློབ་དེ་བ་འགྲོ་དུས་ག་ལ་དེའི་མི་ལ་འགྲེལ་བཤད་རྒྱག་ཡ་དང་དེ་ཚོ་ཕན་ཐོགས་པོ་འདུག་དེ་འདྲས་གསུང་མཁན་བྱུང་སོང་ལགས། ང་ཚོའི་ཚོགས་འདུའི་བགྲོ་གླེང་བགྲོ་གླེང་གསུང་བཤད་སྐབས་འདིར་མཉམ་ཞུགས་གནང་སྟངས་གང་འདྲ་འདུག་ཨང། མཉམ་ཞུགས་ཡག་པོ་ཞེ་དྲག་གནང་གི་འདུག་ལགས་ཨང། དཔེར་ན། ཅིག་སོ་སོ་གིས་མར་ད་ང་ཚོ་མཁས་དབང་རྣམ་པ་དང་རིན་པོ་ཆེ་གི་མ་བཀའ་སློབ་ཕེབས་དུས་ག་ལ་ཨ་ནི་མ་དེབ་གི་ལ་བརྗེད་ཐོ་སྐྱོན་ཡས་རེད་ཨ་ནི Computer དང་དེ་ཚོ་གི་ལ་སོ་སོ་གིས་མ་འབྲི་ཡས་དང་དེ་ཚོ་བྱས་ནས་ཡག་པོ་འདུག་ལགས་ཨང།

མ་འོངས་པ་ཡང་ད་རེས་རྣམ་པ་ཚོས་ཀྱི་ཉམས་མྱོང་ཐོག་ནས་ཡང་མ་འོངས་པར་གནང་དགོས་འདྲ་པོ་ཅིག་ག་རེ་སྲིད་ཡོད་ན། ད་འདི་གལ་ཆེན་པོ་ཞིག་རེད་ཤག་ད་རང་ད་འདི་གི་དྲི་བ་དྲིས་ལན་གྱི་བརྒྱུད་ནས་ད་ལྟ་ང་རང་ཚོ་ད་བོད་པ་བཞུགས་ས་ས་གནས་ག་པར་ཡིན་ནའི་འདུག་དེ་ལས་ཀྱི་ཡིན་དེ་ཕེབས་རོགས་བྱེད་ཟེར་ནས་ང་འབོད་སྐུལ་ཞུ་འདོད་བྱུང་སོང་ཨ་ནི་ང་རང་ཚོ་ལས་འགན་དེ་བོད་པ་ཡིན་པའི་ཆ་ནས་ལས་འགན་དེ་ཆགས་ཡོད་རེད་ཨ་ནི་སྐྱབས་མགོན་རིན་པོ་ཆེ་གི་ད་མཛད་འཕྲིན་ག་རེ་ཡིན་ན་དེ་ལ་རྒྱབ་སྐྱོར། བྱེད་ཡས་ཀྱི་ལས་འགན་ཆགས་ཡོད་རེད་ཨ་ནི་གང་མང་མང་ཕེབས་རོགས་བྱེད་ཟེར་ཨ་ནི་ཞུ་ཡིན་ད་ད་གིན་དེ་སྔོན་ལ་ཞུ་བ་ནང་བཞིན་སྤུ་གུ་ཚོ་ལས་འདི་ལ་ཕན་ཡོན་ཤུགས་ཆེན་པོ་ཡོང་གི་འདུག་ཨ་ནི་ཁོ་རང་ཚོས་གསུང་བ་ནང་བཞིན་ད་རྗེས་མ་སོ་སོས་ཀྱི་ད་སྤྱི་བཏང་གི་ཁ་ལོར་ད་བོད་པའི་ཀྱི་ནང་མི་ཞིག་ལ་སྐྱེས་བ་ཙམ་གྱིས་ད་ང་རང་ཚོ་ནང་ཆོས་ཀྱི་ད་ཁ་ལོར་བག་ཆགས་ཅིག་ད་ཡོད་པ་རེད་ཡིན་ནའི་ད་འདི་ལ་ཡང་གོ་རྟོགས་ཤིག་རག་བག་ཆགས་ཡོད་བ་ཙམ་གྱིས་འདེང་གི་མ་རེད་འདི་ལ་ཡང་གོ་རྟོགས་ཅིག་དགོས་ཡོད་འདུག་ག་ལ་ཨ་ནི་འོང་དེ་འདྲས་ཀྱིས་ད་གྲུབ་མེད་དང་འདྲས་མང་པོ་གོ་སྒྲིག་བྱས་བའི་རྐྱེན་གྱིས་ཨ་ནི་གོ་རྟོགས་ཡོང་ཆེད་ཨ་ནི་རྗེས་མ་སོ་སོ་ཡང་སེམས་ལ་དཀའ་ངལ་འདི་འཕྲད་བའི་སྐབས་དུ་བེད་སྤྱོད་ལག་ལེན་བསྟར་ཡས་དང་ཨ་ནི་མི་ལ་ཡང་ཡང་སོ་སོ་གྲོགས་པོ་གྲོགས་མོ་འདྲས་ཕྱི་རྐྱེན་འདྲས་དཀའ་ངལ་འཕྲད་དེ་བ་ནི་ཨ་འདི་ཚོ་བསླབ་བྱ་རྒྱག་ཡས་དང་སློབ་གསོ་རྒྱག་ཡས་དང་འདི་འདྲས་ལ་ངས་ཕན་ཡོན་ཆེན་པོ་ཡོང་གི་རེད་བསམ་གི་འདུག་ལགས།

བོད་ཀྱི་ཆོས་དང་རིག་གཞུང། གཏིང་ཟབ་པོ་རྒྱ་ཆེན་པོ་ཡོད་པ་དེ་ནི། འཛམ་གླིང་ཡོངས་ཁྱབ་ཀྱི་བདེ་སྐྱིད་དང་བྱམས་སྙིང་རྗེ་ལ་སོགས་པ། དེ་འདྲ་གི་བརྒྱུད་ནས་བདེ་སྐྱིད་བསྐྲུན་ཐབས་ཀྱི་རླབས་པོ་ཆེ་གནང་འདུག་པ་རེད། དེ་ཧ་ལས་སི་ཐན། ང་ཚོའི་གི་ད་ད་ལྟ་དེ་ལ་ཡང་བོད་ཀྱི་མཁས་དབང་རྣམ་པ་མང་པོ་ཅིག་གིས་དེ་ག་ནང་བཞིན། བྱས་དང་བྱེད་མུས་རེད་ད་ད་ལྟ་ང་ཚོའི་གི་དེང་སང་གི་གནས་སྟངས་ལ་མང་པོ་ཅིག་གི་ད་ཡང་ང་ཚོའི་གི་བྱམས་པ་དང་སྙིང་རྗེ་དང་དེ་འདྲའི་གི་ངོ་དེ་འདྲའི་གི་ངོ་སྤྲོད་གནང་པ་ཙམ་པོ་མ་ཡིན་པ་ཡང་སློབ་སྦྱོང་བྱེད་པའི་ཐོག་ནས་ཨ་ནི་དེ་ལ་ར་འཕྲོད་པོ་ཡོང་ཡ་དང་དེ་ག་ནང་བཞིན་ཨ་ནི་དེ་གི། དེ་གིས་ར་འཕྲོད་པའི་ཐོག་ནས་དེ། ག་རེ་ཟེར་དགོས་རེད་ལག་ལེན་ལ་བསྟར་ནས། དེ་གི་ཐོག་ནས་ཨ་ནི་དངོས་སུ་ཕན་ཐོགས་ག་རེ་ཡོད་མེད་དེང་སང་མང་པོ་ཅིག་གིས་ད། ཚན་རིག་གི་ཐོག་ནས་ཉམས་ཞིབ་དང་དེ་འདྲས་ཀྱི་ཐོག་ནས་འགྲོ་གི་ཡོད་ཚོད་འདུག་ཨ་ང་ཚོ་ཡང། དེ་ཡང་ད། ག་རེ་ཟེར་དགོས་རེད། ཕན་ཐོགས་རྒྱ་ཆེར་ཡོང་ཡ་ཆེད་དུ་ཨ་ནི་ཚན་རིག་གི་ལམ་ནས་ང་ཚོ་གི། གང་འདྲ་གསུངས་པ་དེ་ཨ་ནི། ཉམས་ཞིབ་ཀྱི་ཐོག་ནས་ཁུངས་སྐྱེལ་ར་སྤྲོད་མང་དུ་བྱེད་ཐུབ་ཡ། ཉམས་ཞིབ་ཀྱི་རྣམ་པ་དེ་ཡང་མང་དུ་གཏང་ཐུབ་ཡ་དེ་གིས་ཡང་ག་རེ་ཟེར་དགོས་རེད་ཁེ་ཕན་རྒྱ་ཆེ་རུ། ཕན་ཐོགས་རྒྱ་ཆེ་རུ། འགྲོ་ཐུབ་ཡ་ལ་ཞབས་འདེགས་ཏོག་ཙམ་ཕན་གྱི་མེད་འགྲོ་བསམ་གྱི་འདུག་ལ། ཉམས་ཞིབ་སུ་འདུས་མཁན་ལ་དེ་སྡེ་ཚན་ག་ནས་ཡོང་དགོས་ཀྱི་རེད་འདི་ལ་ད།

ད་ནི་གོ་སྐབས་ཡོད་པ་ཚོ་གིས་དེའི་གོ་སྐབས་དམ་འཛིན་གྱི་ཐོག་ནས་མཐུན་རྐྱེན་ཡང་བེད་སྤྱོད་བཏང་བའི་ཐོག་ནས་ད་གང་བསླབས་པ་དེ་གིས་ཨ་ནི་འབྲས་བུ་ག་ཚོད་ཐོན་གྱི་འདུག་ཨ་ནི་མ་ཐོན་པ་ག་རེ་འདུག་ཡར་རྒྱས་གཏང་དགོས་པ་ག་རེ་འདུག་དེ་འདྲས་ཀྱི་ཐོག་ནས་ཡོང་བ་ཡོད་རེད་བསམ་གྱི་འདུག་དཔེ་ཆ་བཞག་ན་ང་ཚོ་གིས་ད་འདས་པའི་ལོ་ཁ་ཤས་ཀྱི་རིང་ལ་ཡང་ཏོག་དབྱིབས་ཀྱི་ན་ཚ་ཆེན་པོ་སླེབས་ཡོད་རེད་བ་དེ་ཡིན་ཙང། དེ་གིས་ཨ་ནེ་བོད་པའི་སྤྱི་ཚོགས་ནང་ལོགས་དཔེ་ཆ་བཞག་ན། དགེ་འདུན་པ་ནང་ལོགས་ལ་རེད་དེ་འདྲའི་དགོན་སྡེ་ཁག་ནང་ལ་ཡང་ན་ཚ་དེ་འདྲའི་ཕོག་ཡོང་དུས། ཨ་ནེ། དཔེ་ཆ་བཞག་ན་ཆོས་དང་ཉམས་ལེན་བྱེད་མཁན་ལ། ཨ་ནེ་ཏོག་དབྱིབས་ན་ཚ་དང་ནད་ཡམས་དེ་གིས་སླེབས་པ་ཡིན་ན་ཡང་མང་པོ་ཅིག་ལ་དངངས་སྐྲག་དང་ཞེད་སྣང་འཇིགས་སྣང་རེད་ད་ཡང་ན་ཞིག་གིས་སེམས་ཀྱི་དཀའ་ངལ་ལ་ག་འདྲས་ཅིག་ཡོང་གི་འདུག་ཡང་དེ་མེད་མཁན་ཚོ་གི་ཆོས་ཀྱི་ཉམས་ལེན་དང་ད་འདི་གི་གོ་རྟོགས་མེད་མཁན་ཚོ་ལ་ཡང་དེ་འདྲས་ཀྱི་ན་ཚ་སླེབས་ཡོང་དུས་དེ་འདྲས་ག་འདྲས་ཡོང་གི་འདུག་དེ་གི་ཕན་ཚུན་གྱི་བསྡུར་ཡ་ག་རེ་ཟེར་དགོས་རེད་ཕར་ཚུར་བསྡུར་ཡ་དེ་འདྲས་ཀྱི་ཐོག་ནས Comparative Study བསྡུར་བའི་ཐོག་ནས་ཡང་ཨ་ནི་སློབ་སྦྱོང་བྱེད་ཡ་དེ་འདྲས་ཅིག་ཡོད་རེད་ཡང་ཁ་ཤས་ཡང་དེ་སྔས་ལ་གནས་སྟངས་དེ་མ་བྱུང་བའི་སྔས་ལ་ཡ་ཨ་ནི་ཞིབ་འཇུག་བྱས་ནས་དེ་གི་གནས་སྟངས་ཇི་ཡོད་བྱས་ལ་ཡང་ད་དེའི་བར་དུ་ལ་ཡང་ཡང་སློབ་སྦྱོང་དང་གོ་སྐབས་དང་ཉམས་ལེན་དང་བེད་སྤྱོད་བཏང་བྱས་དེའི་རྗེས་ལ་ཡང་ག་རེ་བྱུང་གི་འདུག་བོ་དེ་འདྲས་ཀྱི་ཡང Post and Pre and Post Studies སོགས་སོགས་དང་དེ་འདྲས་ཀྱི་ཡང་ཉམས་ཞིབ་རིགས་མང་པོ་འདྲ་མི་འདྲ་ཡོད་ཙང་དེ་ཡང་ད་གོ་སྐབས་དང་མཐུན་རྐྱེན་དང་ཡང། ཡུལ་དུས་ལ་བབ་པའི་ཚད་མ་ཙམ་མང་པོ་ཅིག་དགོས་རེད་བསམ་གི་འདུག་གང་ཞིག། དེ་འདྲས་ཀྱི་ཚན་རིག་དང་མཐུན་པའི་ཐོག་ནས། ཉམས་ཞིབ་གང་མང་མང་ཅིག་ཡོང་དགོས་ཡ་དེ། ཡོང་ན་ཨ་ནེ་ཕན་ཐོགས་ཆེ་བ་ཡོང་གི་རེད་བསམ་གི་འདུག་ལ། དེ་གོ་སྐབས་དེ་ང་ཚོ་བོད་པའི་སྤྱི་ཚོགས་ནང་ལོགས་ནས་ལེན་ཐུབ་བཟོ་དགོས་ཀྱི་འདུག་ཨ་རྒན་ལགས་ཀྱིས་ད་རྒན་ལགས་ད་ལྟ་སློབ་གྲྭ་ཞིག་ནང་ལོགས་ལ་ཡ་ཐུགས་ཆེ། ཤེས་ཡོན་སློབ་གསོའི་ཐོག་ནས་ཕྱག་ལས་དང་ཞབས་འདེགས་བསྒྲུབ་གནང་གི་ཡོད་རེད། གཉིས་དེ་དྲི་བ་གཉིས་པ་དེ་ལ་ཡ་ད་ལྟ།

ག་བ་ག་ས་ཅིག་ལ་ཡ་ཨ་རིས་མཚོན་པའི་འཛམ་བུ་གླིང་ག་བ་ག་ས་ཅིག་ལ་ཡ་ཨ་ནི་ན་ཚ་འདིའི་གནད་ཡོད་དུས་ཞེད་སྣང་དང་དངངས་སྐྲག་དང་དེའི་རྐྱེན་པས་ཡང་ན་ཚ་ལ་ཤུགས་ཆེ་རུ་འགྲོ་བ་དང་དེ་འབྲེལ་གྱི་གནས་སྟངས་ཅིག་མང་པོ་ཅིག་ཡོང་བ་རེད་བསམ་གྱི་འདུག་ཡིན་ན་ཡང། ནང་ཆོས་ཉམས་ལེན་དང་ནང་ཆོས་ཀྱི་ཤེས་ཡོན། གནས་སྟངས་མཐོ་པོ་ཡོད་ས་ཚོ་ལ་ཡང་དེ་འབྲེལ་གྱི་ན་ཚ་གི་ཡོད་པ་དེ་དངོས་གནས་ཡིན་ན་ཡང་ན་ཚ་འདི་གི། སྐྱོན་ཆ་ཆུང་བ། སེམས་ཀྱི་བསམ་བློ་བཏང་སྟངས་དང་ཉམས་ལེན་བྱེད་སྟངས་ཀྱི་ཐོག་ནས་ཡང་སྐྱོན་ཆ་ཆུང་བ་ཡོད་ཆུང་བ་ཡོད་རེད་བསམ་གྱི་འདུག་ཡིན་ན་ཡང་དེ་གི་ཐོག་ནས་ཉམས་ཞིབ་ང་ཚོ་བྱས་ཡོད་རེད་པས་ལབ་ན་དེ་ངས་མཐོང་མ་སོང་རེད་བ། ཡིན་ན་ཡང་ད་ལྟ། ཆོས་ལུགས་ཀྱི། ད་ལྟ་ནུབ་ཕྱོགས་ཀྱི་སེམས་ཁམས་རིག་པ་གི་ཐོག་ནས Psychological Studies དེ་འདྲའི་མང་པོ་ཞིག་གིས་ཏོག་དབྱིབས་ན་ཚ་ཡི་རྐྱེན་པས་སློབ་ཕྲུག་དང་ད་སྤྱི་ཚོགས་ནང་ལོགས་ལ་ཡང་ཞེད་སྣང་ག་ཚོད་ཆེ་རུ་འགྲོ་ཤག་དངངས་སྐྲག་ག་ཚོད་ཆེ་རུ་འགྲོ་ཤག་ལས་ཀ་ལ་དཀའ་ངལ་ག་རེ་བྱུང་ཤག་དེ་འདྲའི་ཐོག་ལ་ཡང་ཁོང་ཚོ་གི་གནས་སྟངས་ལ་བབས་པས་ཡང་དེ་འདྲའི་ཉམས་ཞིབ་མང་པོ་ཞིག་བྱས་འདུག་ལ།

ཚན་རིག་དང་དེ་ཚོ་ལ་ད་ག་ལབ་དགོས་རེད། ད་གདོང་ང་ད་མ་སོང་ཐུག་གི་འདུག་ད་ཚན་རིག་ལ་ག་ལབ་དགོས་རེད། དེ་འབྲེལ་བ་དེ་ད་དེས་མང་བ་འདྲ་ཆགས་དུས་ག་ལ་ཨ་ནི་ཚན་རིག་གི་ཐོག་ནས་སོ་སོ་གི་ཉིན་ལྟར་གི་ཉམས་མྱོང་གི་ད་ཉམས་མྱོང་གང་གསར་བ་དེ་ག་ལ་ཁོང་ཚོ་གཞི་བཞག་ནས་ཨ་ནི་འདུག་དེ་བྱེད་ཀྱི་ཡོད་དུས་ག་ལ་ད་འདིས་ང་ཚོས་ད་ནང་ཆོས་དང་འདུག་སེ་འབྲེལ་བ་ཤུགས་ཆེན་པོ་ཞེ་དྲག་ཆགས་དུས་ག་ལ། ཕྲུ་གུ་ཚོ་གི་ད་སེམས་ནང་ལས་ད་འདི་ཉམས་མྱོང་དེ་འདྲི་རོགས་ཞེས་ས་དུས་ག་ལ། ད་འདི་ང་ཚོ་གི་ད་གོམས་གཤིས་ང་ཚོ་བོད་པ་འདི་ང་འདི་ཉིད་ནས་ད་ཕ་མའི་གི་ཁོག་པ་ནས་མ་སྐྱེ་བ་ནས་བྱས་ནས་ད་ངས་དེ་ཉིད་ལ་ལའོ་ན་ཞེས་བག་ཆགས་རེ་འདི་ཉིད་ལ་གོམས་གཤིས་ཅིག་ཆགས་འགྲོ་དུས་ག་ལ་ད། དེ་ནང་བཞིན་གྱི་ད་ནང་ཆོས་ལ་ད་བོད་པ་ཅིག་ལ་འདུག་སེ། བབས་ཀྱི་ཡོད་ཟེར་རོ་ཞིག་སྣང་བ་འགྲོ་དེ་འདྲ་ཤར་དུས་སྐབས་ལ་ད་ང་རང་ཚོ་བོད་པ་གི་ཨ་ནི་འདི་འགན་ཆེན་པོ་ཞིག་འདུག་འཁྱེར་དགོས་འཁྱེར་དགོས་རེད་བསམ་གྱི་འདུག་ལགས་འོང་ཨ་ནི་འདི་ཡིས་ད་ཁྱེར་ནས་འདི་ཁྱེར་ཐུབ་ན་ཨ་ནི་འཛམ་བུ་གླིང་ལ་འདུག་ད་ང་ཚོའི་བོད་པའི་གི་གནས་ཚུལ་རེད་ད་སྤྱི་དང་སྲིད་དོན་གི་སྐད་ཆ་ཁྱེད་མ་ད་ཡིན་ནའི་ཆོས་ཕྱོགས་ཀྱི་ད་ཁ་ལོ་རེད་ད་ད་སྐྱབས་མགོན་རིན་པོ་ཆེ་ད་བཟང་སྤྱོད་དང་མ་བྲལ་བའི་ཨ་ནི་ཅིག་ནང་ཆོས་ལ་ཡི་རང་ལ་འོ་འདི་ཚོ་ལ་ད་དཔེ་ཁོ་རང་དར་རྒྱས། འཕེལ་ཡག་དང་ཨ་ནི། འོ་འདི་ཚོ་ལ་ངས་ཕན་ཐོགས་ཤུགས་ཆེན་པོ་ཞིག་བྱེད་ཐུབ་རེད་བསམ་གི་འདུག་འདི་འགན་ཁྱེར་ཏེ་ད་བཀྲ་ཤིས་ལགས་དྲི་བ་འདི་འགན་ཁྱེར་ཏེ་ང་རང་ཚོ་འགན་ཁྱེར་ཐུབ་ན། ད་ད་ནང་ང་ཚོ་མང་པོ་ཅིག་ད་འདི་དངོས་ཡོད་གནས་ཚུལ་རེད་ད་ཆོས་ཚོགས་ཁག་ཡིན་ན་རེད་ག་བ་ཡིན་ན་མང་པོ་ཅིག་ད་ང་ཚོ་ང་རང་ཚོ་ཆོས་ཞུ་ཡོད་ད་དེང་སང་མ་ད་དེང་སང་མང་པོ་ཅིག་དགེ་རྒན་ད་ཨིན་ཇི་འདི་འདྲ་ཆགས་ཀྱི་འདུག་ལགས་འོང། ད་འདི་ང་རང་ཚོ་གི་འདི་འགན། མ་ཁྱེར་བའི་རྐྱེན་འདྲ་རེད་བསམ་གྱི་འདུག་ད་འདི་སོ་སོ་གི། འགན་འཁྱེར་ཡག་ད་གོ་སྐབས་ནི་ཚང་མ་གཅིག་པ་རག་གི་རེད། ཨ་ནི་སོ་སོ་གི་འགན་ཁྱེར་ནས། འདུག་ས། དེ་བྱེད་དགོས་རེད་དང་དུ་བླང་དགོས་རེད་བསམ་གྱི་འདུག་ལགས་འོང། ང་རང་ཚོ་ལ། ད་བླ་མ་ནི་དཔེ་ཁོ་རང། ད། ལུང་པ་རེད་ད་མི་རིགས་གཞན་ལ་མ།

ནང་ཆོས་ཀྱི་སྐོར་རེད་སེམས་ཁམས་རིག་པ་སྐོར་ལ་ད་ང་ཚོའི་མཁས་དབང་མང་ཆེ་འདྲ་བོ་ཅིག་ད་ད་ལྟ་ང་ཚོ་དགེ་འདུན་པ་ཆགས་དགོས་རེད་ཡང་མིན་ན་དགེ་འདུན་པ་རེད་ཡང་མིན་ན་དགེ་འདུན་པ་ཟུར་པ་ད་ལྟ་གྲྭ་ཟུར་རེད་འདྲེ་མ་ད་མཁས་དབང་འདྲ་མང་པོ་ཅིག་ཁོང་རྣམ་པ་ཐོན་དུས་སྐབས་ལ་ད་ཁོང་རྣམ་པས་དང་པོ་འགན་ཁྱེར་ནས་ཨ་ནི་འདུག་ད་སྐྱབས་མགོན་རིན་པོ་ཆེ་སྔོན་མ་ང་ད་ལྟ་བཀའ་སློབ་འདི་འདྲ་མང་པོ་གོ་མྱོང། མཐོ་སློབ་དེ་འདྲ་ཁག་ལ་བཀའ་སློབ་ཕེབས་དུས་སྐབས་ལ་ཁྱེད་རང་ཚོ་གལ་སྲིད་སེམས་ཁམས་རིག་པ་དང་དེ་འདྲའི་སྐོར་ལ་གལ་སྲིད་སྦྱང་འདོད་ཡོད་ན་ཁྱེད་རང་ཚོ་ད་ལྟ་མ་གིར་ལྷོ་ཕྱོགས་ལ་དགོན་པ་ཁག་དེ་ཚོ་ཡོད་རེད་དེ་འདྲ་ལ་འབྲེལ་བ་བྱས་ན་འགྲིག་གི་རེད་ཟེར་ནས་དེ་འདྲའི་བཀའ་སློབ་དེ་འདྲ་ཕེབས་པ་གོ་མྱོང་དེ་ཡིན་དུས་སྐབས་ལ་འགོ་ཁྲིད་ད་ང་ཚོ་དགེ་འདུན་པ། རྣམ་པ་ཚོ་འགོ་ཁྲིད་ནས་ཨ་ནི་འདི་རྒྱབ་ལ་ཨ་ནི་ང་རང་ཚོ་མི་དམངས་འདི་ཚོ་གི་ཨ་ནི་འདུག། གོམ་པ་ཅིག་སྤོས་ན་ཨ་ནི་ག་ལེ་ག་ལེ་གི་ད་འདུག་ཨ་ནི་ང་རང་ཚོ་མི་དམངས་ཡིན་ན་ཨ་ནི་གོ་རྟོགས་འདི་ཡར་འཕེལ་བྱས་ཨ་ནི་འགན་ཁྱེར་གྱི་གོ་སྐབས་ཤིག་ཤར་གི་རེད་བསམ་གི་འདུག་ལགས། ནོར་མི་སྲིད། དེ་ནས་རྒན་ལགས་ལ་ཡང་ད་ལྟ་རྒན་ཐུབ་བསྟན་ལགས་ལ་འདི་ཞིག་ག་རེ་ཞུ་གི་ཡིན་ད་དཔེར་ན་ནུབ་ཕྱོགས་ནང་ལོགས་ནས་ཡང་དོ་སྣང་བྱེད་མཁན་མང་པོ་ཞེ་པོ་ཅིག་ཡོད་རེད་ད་དེང་སང། འཕྲུལ་ཆས་ཡར་རྒྱས་འཕེལ་ད་ཁ་པར་ཐོག་ནས iPhone འདྲ་བོ་ཅིག་བཞག་ན་དཔེར་ལྟར་ལོ་རེ་ལོ་རེ་བརྗེ་པོ་བརྒྱབ་ཡག་དང་འཕྲུལ་ཆས་ཡར་རྒྱས་ཞེ་པོ་ཅིག་འགྲོ་བའི་དུས་ཚིགས་ཅིག་རེད་ད་སེམས་ཁམས་རིག་པའི་ཐོག་ལ་སློབ་གསོ་གི་ལས་རིམ་ཐོག་ལ་ཡིན་ནའི་འགན་བཞེས་ནས་ཕྱག་ལས་གནང་མཁན་མང་པོ་ཞེ་པོ་ཅིག་འདུག་ཡིན་ནའི། ཕྱག་ལས་གནང་སྟངས་དེ་ལ་ཡང་ཡར་རྒྱས་གཏང་དགོས་ཡག་དུས་ཀྱི་དགོས་མཁོ་དང་འཚམས་པའི་ད་ལྟ་སྐབས་སུ་བབས་པ་ཛ་དྲག་ཆེ་ཤོས་འདྲ་བོ་འདི་འདྲའི་རིམ་པ་ཁ་ཤས་ཤིག་བཀའ་གནང་བ་ཡིན་ན་ག་རེ་ཟེར་གྱི་ཡོད་ནང་ལ། ད་ལྟ་དེ་མ་བྱེད་ངེས་ལ་ད་ལྟ། པོར་ལེན་ལ་བློ་བཟང་དོན་གྲུབ་ལགས་ཀྱིས་དབུ་ཁྲིད་པའི་ད་ལྟ་དེ་འདྲའི་གོ་སྒྲིག་གནང་བ་དེ་ང་རང་ལ་ཡིན་ནའི་དེ་འདྲའི་གི། ག་ཟེར་བ་རེད་ཅི་སོང་ལ་མཉམ་ཞུགས་བྱས་བ་མཐོང་བ་དང་སློབ་ཕྲུག་ཚོ་གི་དོ་སྣང་བྱས་བ་མཐོང་ཡོང་དུས་ཨོ་ང་རང་ཡང་ད་ཕར་འགྲོ་ནས་བ་ག་ལ་ཡང་འཇའ་ཡང། སློབ་གྲྭ་ལ་ཡིན་ན་ཡང་ཡང

ག་ལ་བ་རེད་ང་ཚོ་གི་སེམས་ཁམས་རིག་པ་གི་ཐོག་ནས་ད་སྔོན་མ་རྒྱལ་བ་རིན་པོ་ཆེ་གི་རླབས་ཆེན་གི་དགོངས་པ་གི་ཐོག་ནས་ད་སྔོན་མ་གི་མང་ཆེ་བ་གི་སེམས་ཁམས་རིག་པ་གི་དེ་ཉམས་ཞིབ་བྱེད་ཉམས་ཞིབ་བྱེད་ཡ་དེ་ཡ་དེ་ཨ་ནི་མི་གི་སེམས་ལ་ཡ་མ་འགྲིག་པ་ག་རེ་འདུག་དཀའ་ངལ་ག་རེ་འདུག་དེ་འདྲ་གི་ཐོག་ལ་ཉམས་ཞིབ་བྱེད་བསྡད་གི་ཡོད་རེད་བ་དེ་ཡིན་ས་ཕྱིས་སུ་རྒྱལ་བ་རིན་པོ་ཆེ་གི་ད་དེ་གཅིག་པུ་མ་ཡིན་པ་བྱས་ཡ་མི་གི་བཟང་ཕྱོགས་གི་སེམས་གི་ནུས་པ་ཡོད་རེད་བ་བྱམས་པ་དང་སྙིང་རྗེ་ལ་སོགས་པ་དེ་འདྲའི་ཐོག་ནས་དེ་ཚོ་ལ་ཉམས་ཞིབ་དང་དེ་ཚོ་ལ་སློབ་སྟོན་དང་དེ་འདྲ་བྱེད་ཐུབ་ན་ཡག་པོ་འདུག་བཀའ་སློབ་ཕེབས་པ་ནང་བཞིན་ད་དེང་སང་གི་སེམས་ཁམས་རིག་པ་གི་དམིགས་བསལ་གྱི Positive Psychology དེ་ཚོའི་ནང་ལ་ཡང Peace Psychology དེ་ཚོའི་ནང་ལ་མང་པོ་ཅིག་ད་མི་གི་བཟང་ཕྱོགས་ཀྱི་བྱམས་པ་དང་སྙིང་རྗེ་གཙོ་བོར་གྱུར་པའི་བཟང་ཕྱོགས་ཀྱི་སེམས་ཁམས་དེ་ཚོའི་ཐོག་ལ་ཉམས་ཞིབ་བྱེད་ཡ་དང་དེ་ཨ་ནི་དར་ཁྱབ་བཏང་ཡ་དང་དེའི་ཐོག་ལ་སློབ་སྟོན་བྱས་དེ་བྱས་དང་བྱེད་མུས་རེད་ཡིན་ནའི་དེ་ད་མུ་མཐུད་ནས་ཡང་བསྐྱར་དེ་ལ་ཡང་གོ་སྐབས་མང་དུ་བཏང་དགོས་ཡ་དེ་གལ་ཆེན་པོ་འདུག་བསམ་གྱི་འདུག་གཅིག་བྱས་གཉིས་ནས་ཨ་ནི་ད་ལྟའི་གི་མི་མང་ཆེ་ལ་ཡ་ལག་པ་ལ་ཡ་ལག་ཐོག་ཁ་པར་ཡོད་པ་བྱས་ཨ་ནི་སློབ་ཕྲུག་ཡིན་ནའི་གཞོན་སྐྱེས་མང་པོ་ཞིག་གི་ཨ་ནི་མང་ཆེ་བ་དྲ་ཐོག་ལ་བསྡད་ཡོད་དུས་ཙམ་པ་ཨ་ནི་ཡང་ང་ཚོའི། དེ་ལ་བབ་པའི་ཡང་དྲ་ཐོག་གི་དྲ་ལམ་དང་དེ་འདྲ་གི་བེད་སྤྱོད་བཏང་བའི་ཐོག་ནས་བརྙན་ཐུང་དང། ཡང་མིན་ན། དེ་འདྲ་གི་ཐོག་ནས་ཡང་བཟང་ཕྱོགས་ཀྱི་འགྱུར་བ་བཏང་ཡ་དེ་ཚོ་ལ་ཡ་ཨ་ནི་མཐུན་རྐྱེན། གོ་སྐབས་ཆེ་རུ་བཏང་ཐུབ་ཡ་དེ་གིས་ཕན་ཐོགས་ཡོང་གི་རེད་བསམ་གྱི་འདུག་ལགས།

ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་ནས་ཐེངས་འདིའི་ལས་རིམ་ཁག་མཇུག་བསྡོམས་མ་ཞུས་གོང་ལ་རྒྱལ་སྤྱིའི་གསར་འགྱུར་གྱི་མགོ་བརྗོད་ཁག་ཅིག་བསྐྱར་དུ་སྙན་སྒྲོན་ཞུ་གི་ཡིན། འདི་ཟླའི་ཚེས་ཉི་ཤུ་བཞི་ཉིན་ཡུ་རོབ་མཐུན་ཚོགས་ཀྱི་བསྟི་གནས་སྦེལ་ཇམ་གྱི་རྒྱལ་ས Brussels ནང་ཡུ་རོབ་ནང་གི་ནང་པའི་མཐུན་ཚོགས་ཀྱི་ལོ་འཁོར་ཚོགས་ཆེན་འཚོགས་སྐབས་སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གི་སྐུའི་ཡང་སྲིད་དབུས་པའི་བོད་ཀྱི་བླ་སྤྲུལ་རྣམ་པའི་ཡང་སྲིད་ངོས་འཛིན་ཞུ་རྒྱུའི་ནང་རྒྱ་ནག་གཞུང་གིས་ཐེ་ཇུས་བྱེད་མཚམས་འཇོག་དགོས་པ་དང་ཡུ་རོབ་ནང་པའི་མཐུན་ཚོགས་ཀྱིས་སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་དབུས་པའི་བོད་ཀྱི་བླ་སྤྲུལ་རྣམ་པའི་ཡང་སྲིད་ངོས་འཛིན་ཞུ་རྒྱུའི་སྐུ་དབང་དེ་མགོན་པོ་གང་ཉིད་དང་དགའ་ལྡན་ཕོ་བྲང་ཡིག་ཚང་དེ་བཞིན་བོད་མི་དམངས་ལ་ཡོད་སྟབས།

གསུང་འཕྲིན་དེའི་ནང་སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གིས་ཁྱེད་རང་ལོ་མང་རིང་ནས་ང་ཚོ་དང་མཉམ་དུ་ཡོད་པ་དང་ང་ཚོས་རྒྱལ་སྤྱིའི་སྤྱི་ཚོགས་ནས་བོད་དོན་ལ་རྒྱབ་སྐྱོར་ཡོང་བའི་འབོད་སྐུལ་ཞུ་སྐབས་འཛམ་གླིང་གིས་བོད་ཀྱི་གནད་དོན་སྐོར་དེ་ཙམ་ཤེས་རྟོགས་མེད་པའི་སྐབས་སུ་ཁྱེད་ཀྱིས་ཡུ་རོབ་དང་ཨ་མི་རི་ཀའི་ནང་དེའི་ཐོག་འབད་བརྩོན་ཆེན་པོ་གནང་སྐོར་བཀའ་བསྩལ་གནང་མཛད་འདུག་རྒྱལ་སྤྱིའི་བོད་དོན་ལས་འགུལ་ཁང་གི་ཚོགས་གཙོ་བསྟན་ཆོས་རྒྱ་མཚོ་ལགས་ཀྱིས་སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་དང། བོད་དོན་ལ་འགྱུར་བ་མེད་པར་རྒྱབ་སྐྱོར་ཆེན་པོ་བརྟན་པོ་གནང་མཁན Jan Andersson ལགས་ལ་ཆེ་བསྟོད་ཞུ་རྒྱུའི་གོ་སྐབས་བྱུང་བར་ཧ་ཅང་དགའ་པོ་བྱུང་ལ་ང་ཚོ་བོད་མི་རྣམས་ཀྱིས་ཁོང་དང་འདྲ་བའི་བོད་ཀྱི་ལོ་རྒྱུས་ནང་དེ་སྔ་མྱངས་མྱོང་མེད་པའི་བོད་མི་རྣམས་ལ་དཀའ་སྡུག་ཆེན་པོ་འཕྲད་བཞིན་པའི་སྐབས་སུ་རྒྱབ་སྐྱོར་གནང་མཁན་རྣམས་དུས་རྟག་ཏུ་དྲན་གསོ་ཞུ་གི་རེད་ཅེས་དང་ཁོང་རྒྱལ་སྤྱིའི་བོད་དོན་ལས་འགུལ་ཁང་གི་ཚོགས་གཙོ་ཡིན་པའི་ཆ་ནས། Jan Andersson ལགས་ཀྱིས་ཡོ་རོབ་ནང་བོད་དོན་ཆེད་ཕྱག་ལས་གནང་བ་ཁག་ལ་དམིགས་བསལ་གྱི་བཀའ་དྲིན་བསམ་ཤེས་ཞུ་གི་ཡོད་ཅེས་གསུངས་འདུག། ཡང་ཐེ་ཝན་གྱིས་ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་བདུན་ལོའི་ནང་ཚུད་ལ་ཐེ་ཝན་རྒྱལ་ནང་ནང་བཟོས་པའི་མ་མཐར་ཡང་མེ་ཤུགས་འཕུར་མདེལ་ལྡན་པའི་མཚོ་འོག་དམག་གྲུ་གསར་པ་གཉིས་འགྲེམས་འཇོག་བྱས་ནས་རྒྱ་ནག་གི་མཚོ་དམག་ལ་རྒོལ་ལན་སློག་ཤུགས་ཆེ་རུ་གཏོང་རྒྱུ་དང། དགོས་མཁོའི་ལམ་བུ་ཁག་སྲུང་སྐྱོབ་བྱེད་ཐུབ་པའི་རེ་བ་བྱེད་ཀྱི་ཡོད་པའི་གནས་ཚུལ་འདུག། ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་ནས་ཐེངས་འདིའི་ལས་རིམ་ཁག་ཆ་ཚང་སྙན་སྒྲོན་ཞུས་ཟིན་པ་ཡིན། ལས་རིམ་འདི་བཞིན་ཚེ་རིང་གཡུ་སྒྲོན་ལགས་ཀྱིས་བཀོད་སྒྲིག་གནང་བའི་ཐོག་ལེ་ཚན་ངོ་སྤྲོད་དང་གསར་འགྱུར་ཁག་ཕབ་སྒྱུར་གྱི་སྙན་སྒྲོན་ཞུ་མཁན་ང་སེང་གེ་རི་བསོད་ནམས་ལྷ་མོ་ཡིན་རྣམ་པ་ཚོས་ང་ཚོའི་ལེ་ཚན་ཁག